ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་བོད་ཀྱི་རྒྱལ་རབས་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ངོས་འཛིན་ཞུས་པ་དང་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། སྔོན་ལ་ད་རིང་གི་གསར་འགྱུར་ཁག་རིག་འཛིན་ཆོས་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཝེ་ཏི་ནམ་ནང་ནང་པའི་མཐུན་ཚོགས་ཀྱིས་རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་གི་མ་འོངས་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་བྱུས་བྱེད་བཞིན་པར་སྐྱོན་བརྗོད་གནང་འདུག་དེ་ཡང་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་གནང་བའི་དུས་ཚོད་དང་བསྟུན་ཏེ་ཡུ་རོབ་ཁུལ་གྱི་ཝེ་ཏི་ནམ་ནང་པའི་མཐུན་ཚོགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་གནང་འདུག། གོང་ཞུས་སྤྱི་བསྒྲགས་དེའི་ནང་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ནང་པའི་ལྷན་ཚོགས་འདི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་སྐོང་ཚོགས་གནང་བའི་དུས་ཚོད་འདིར། རྒྱ་ནག་གུང་ཁྲན་སྲིད་གཞུང་གིས་བོད་པའི་ཆོས་ཕྱོགས་ཀྱི་བྱེད་སྒོ་སྤྱི་དང། ལྷག་པར་དུ་བོད་ཀྱི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་ཇུས་བྱེད་བཞིན་པར་ང་ཚོས་མཐའ་གཅིག་ཏུ་ཚོར་བ་ཤུགས་ཆེན་པོའི་ཐོག་ནས་ངོ་རྒོལ་ཡོད་ལ་བྱ་སྤྱོད་དེ་ནི་ཆོས་ཁས་མི་ལེན་མཁན་གྱི་གཞུང་ཞིག་ནས་ཆོས་ཕྱོགས་ཀྱི་ལས་དོན་ཐོག་ཇུས་གཏོགས་བྱས་པ་ནི་དངོས་ཡོད་གནས་སྟངས་དང་འགལ་ཟླ་འགྲོ་གི་ཡོད་རེད་ཅེས་བཀོད་འདུག། ཡང་གོང་ཞུས་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་བཀོད་པ་ལྟར་ན། སྤྱི་བཏང་ནས་བླ་སྤྲུལ་ཡང་སྲིད་ངོས་འཛིན་བྱེད་རྒྱུའི་ལམ་སྲོལ་དེ་ནི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་རེད་ལ་དེའི་ཐུགས་འགན་གཙོ་བོ་དེ་ནི་གོང་ས་ཏཱ་ལའི་བླ་མ་མཆོག་སྐུ་ཉིད་ལ་མ་གཏོགས་གཞན་སུ་ལའང་མེད་པར་ཡིད་ཆེས་བྱེད་ཀྱི་ཡོད། དེ་འདྲ་སོང་ཙང་ང་ཚོས་རྒྱ་ནག་གུང་ཁྲན་སྲིད་གཞུང་ལ་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་ལ་གུས་བརྩི་ཞུ་བ་དང་ཆབས་ཅིག་ཆོས་ཕྱོགས་ཀྱི་ལམ་སྲོལ་ལ་ཐེ་ཇུས་མ་བྱེད་རོགས་ཅེས་འབོད་སྐུལ་ཞུ་རྒྱུ་ཡིན་ཞེས་གསུངས་ཏེ་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་མ་འོངས་པར་རྒྱ་ནག་གཞུང་ནས་བསྐོ་འདེམས་བྱས་པའི་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ལ་ངོས་འཛིན་མ་གནང་རོགས་ཅེས་སྐུལ་མ་ཞུ་རྒྱུ་ཡིན་ཞེས་བཀོད་ནས་གང་ལྟར་རྒྱ་ནག་གཞུང་ནས་ཉེ་བའི་ལོ་ཤས་ནས་བཟུང་བོད་ནང་བླ་སྤྲུལ་ངོས་འཛིན་ཞུ་ཕྱོགས་ཀྱི་ཐད་སྒྲིག་ཁྲིམས་གསར་དུ་བཟོས་པ་དེར་སྐྱོན་བརྗོད་གནང་འདུག། ཁ་ས་ནས་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེའི་ཐོག་ཝེད་ནམ་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་ཏུ་བླ་ཆེན Dao མཆོག་དང Tin Chen Teng རྣམ་གཉིས་ཚོགས་ཞུགས་གནང་འདུག་ཡུ་རོབ་ཝེད་ནམ་ནང་པའི་མཐུན་ཚོགས་ཀྱི་ཁོངས་སུ་ཆོས་ཚོགས་སམ་དགོན་པ་ལྔ་བཅུ་ལྷག་ཡོད་འདུག། ས་ཡོམ་ཁྲོད་མི་སྣ་རྐྱེན་འདས་ཀྱི་གྲངས་ཐོ་འཕར་ཡོད་ཀྱང་རྒྱ་ནག་གཞུང་གིས་ས་ཁུལ་གྱི་རོགས་སྐྱོབ་ལས་ཀ་གཞི་རྩའི་ཆ་ནས་མཇུག་སྒྲིལ་བ་ཡིན་ཟེར་གྱི་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧེ་རིགས་རང་སྐྱོང་ཁུལ་ཇི་ཤིན་ཧྲན་དུ་ས་འགུལ་ཚད་རིམ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན་ཕྱི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་གྱི་ཕྱི་དྲོ་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་སུམ་ཅུ་སོ་གཅིག་རྐྱེན་འདས་དང་ཁྱོན་མི་གྲངས་བདུན་བརྒྱ་ལྷག་ལ་རྨས་སྐྱོན་བྱུང་ཡོད་པ་བཀོད་འདུག།

ས་འགུལ་ཧ་ལས་པར་ཤུགས་ཆེན་བརྒྱབ་ཡོད་པ་དང་ས་འགུལ་ཁྲོད་རྒྱ་དང་ཧེ་རིགས་མང་པོ་རྐྱེན་འདས་སུ་ཕྱིན་ཡོད་པ་དང་དེ་དག་མཐའ་སྐོར་ཐག་ཉེ་རུ་བོད་པ་ཡོད་པ་ལས་ས་འགུལ་བྱུང་ཡུལ་ལྟེ་བ་རུ་བོད་པ་མེད་པའི་སྐོར་དང་ས་འགུལ་བྱུང་རྗེས་མཚོ་ཤར་ས་ཁུལ་ནང་རླུང་ཆེན་གཡུགས་ཏེ་ས་རྡུལ་འཚུབ་པ་དང་གནམ་གཤིས་གྲང་ངར་ཆེ་རུ་ཕྱིན་པ་སོགས་ཀྱི་གནས་ཚུལ་བྱུང་འདུག་སྦེལ་ཇམ་གྱི་སྲིད་བློན་མཆོག་ནས་རྒྱ་ནག་གིས་རྒྱལ་ཁབ་དེའི་ནང་སོ་མྱུལ་གྱི་ལས་དོན་སྤེལ་བཞིན་པའི་ཉེས་འཛུགས་བྱུང་བའི་རྗེས་སུ་ང་ཚོས་དོགས་ཟོན་དང་གདོང་ལེན་བྱེད་དགོས་པ་ཞིག་ཆགས་འདུག་ཅེས་གསུངས་འདུག་དེ་ཡང། Le Soir དང De Standaard། ཞེས་པའི་གསར་འགྱུར་བརྒྱུད་ལམ་གཉིས་ལ་སྦེལ་ཇམ་གྱི་སྲིད་བློན Alexander Croo མཆོག་ལ་ཉེ་ཆར་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་རིའུ་ཊར་གསར་ལས་ཁང་ནས་ལུང་འདྲེན་བྱས་པར་ལྟར་ན། སྲིད་བློན Croo མཆོག་གིས་ར་ཤི་ཡ་དང་མི་འདྲ་བར་རྒྱ་ནག་གིས་ང་ཚོའི་ཕྱོགས་ལ་མངོན་གསལ་དོད་པོའི་ཐོག་ནས་བཙན་རྒོལ་བྱེད་ཀྱི་ཡོད་མ་རེད། འོན་ཀྱང། རྒྱ་ནག་གིས་སྐབས་རེ་སྡང་ཟུག་གི་རྣམ་པ་བསྟན་གྱི་འདུག་ལ་དོགས་ཟོན་བྱེད་འོས་པ་ཞིག་ཀྱང་རེད། དེ་འདྲ་ཡིན་དུས་རྒྱུན་དུ་ཕྱི་ཕྱོགས་ནས་ང་ཚོའི་དམངས་གཙོ་དང་མཐུན་སྒྲིལ་ལ་ཤུགས་རྐྱེན་བཟོ་གི་ཡོད་མེད་ལ་སྣང་མེད་གཏོང་རྒྱུ་ཡོག་མ་རེད་གནས་ཚུལ་གང་ཡང་ཡོང་སྲིད་པ་རེད་ཅེས་གསུངས་འདུག་ཡང་ཁོང་གིས་མུ་མཐུད་ནས་རྒྱ་ནག་གིས་ཤུགས་རྐྱེན་སྤྲད་དེ་ང་ཚོ་སྦེལ་ཇམ་གྱི་དམངས་གཙོའི་ལམ་ལུགས་བརྟན་ལྷིང་མེད་པ་བཟོ་ཐབས་སུ་ཉོ་ཚོང་གི་ལས་དོན་སྤེལ་བཞིན་ཡོད་རེད། ང་ཚོའི་མིག་ལམ་གྱི་མདུན་དུ་རྒྱ་ནག་གིས་ཁེ་ཕན་ལེན་གྱི་ཡོད་པ་གསལ་པོ་རེད་ཅེས་ཚོར་སྣང་ཤུགས་ཆེན་པོའི་ཐོག་ནས་གསུངས་འདུག། གོང་དུ་གསར་འགྱུར་བརྒྱུད་ལམ་ཁག་ལ་སྦེལ་ཇམ་གྱི་སྲིད་བློན་མཆོག་ནས་འདི་ལྟ་བུའི་ཚོར་བ་རྣོན་པོའི་ཐོག་ནས་བཀའ་ལན་གནང་དགོས་པའི་རྒྱུ་མཚན་ནི་ཉེ་ཆར་སྦེལ་ཇམ་གྱི། Vlaams Belang Party། ཞེས་པའི་ཆབ་སྲིད་ཚོགས་པའི་འཐུས་མི། Frank Creyelman། ཟེར་བས་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གི་སོ་མྱུལ་གྱི་ལས་དོན་སྤེལ་བའི་གནས་ཚུལ་ཐོན་པ་དང་དེས་རྐྱེན་པས་ཚོགས་པའི་འགོ་ཁྲིད་ཀྱིས་ཁོ་པ་ཚོགས་པ་ནས་ཕྱིར་འབུད་བཏང་ཡོད་པ་རེད། སྤྱིར་བཏང་རྒྱ་ནག་གཞུང་ནས་ཕྱིའི་རྒྱལ་ཁབ་ཁག་ཏུ་དངུལ་དངོས་སྤྲད་ནས་སོ་མྱུལ་གྱི་ལས་དོན་སྤེལ་རྒྱུ་གནོན་ཤུགས་སྤྲད་པའི་གནས་ཚུལ་ཨ་མི་རི་ཀའི་ནང་དུ་ཡང་དེ་སྔ་ཐོན་མྱོང་ཡོད་པ་རེད།
ཐའེ་ཝན་གྱི་སྲིད་འཛིན་འོས་མི་གསུམ་གྱིས་སྲིད་བྱུས་ཀྱི་གཏམ་བཤད་གནང་ཡོད་པ་དང། ད་ལྟའི་ཆར་མི་མང་ནས་རྒྱབ་སྐྱོར་མང་ཤོས་ཐོབ་མཁན་ལའེ་ཆིང་ཏེ་གིས་རྒྱ་ནག་གཞུང་གི་མིག་ལ་ཐའེ་ཝན་གྱི་སྲིད་འཛིན་འོས་མི་གསུམ་ཀ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་ཡོད་པ་དང་རྒྱ་ནག་གཞུང་གི་སྲིད་བྱུས་ནི་ཐའེ་ཝན་མིད་ཁྱུར་གཏོང་རྒྱུ་དེ་ཡིན་པ་བརྗོད་འདུག།

ཐའེ་ཝན་སྲིད་འཛིན་འོས་མི་གསུམ་གྱིས་སྲིད་འཛིན་གྱི་འོས་མིར་ལངས་བ་ཙམ་གྱིས་རྒྱ་ནག་གི་མིག་ནང་ཐའེ་ཝན་རང་བཙན་བརྩོན་ལེན་བྱེད་མཁན་ངོས་འཛིན་བྱས་ཡོད་པ་དང་རྒྱལ་ཁབ་ཁ་བྲལ་གྱི་ཁོངས་སུ་བཅུག་ཡོད་པའི་གཏམ་བཤད་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་ཚོ་སྐུ་ཁམས་བཟང་དེ་ག་གཏམ་ནས་བཤད་པའི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདི་ན་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ངོས་འཛིན་དང་ཁྲི་སྟོན་གནང་བ་ནས་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན་ལ་ད་རིང་ལེ་ཚན་ནང་ལོགས་ལ་ཡང་ང་ཚོ་ནི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་ནས་མུ་མཐུད་བྱས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།

རྟ་ཚག་རྗེ་དྲུང་ཆོས་ཀྱི་རྒྱལ་མཚན་ཞུ་མཁན་བྱས་ད་ང་ཚོའི་ཀུན་བདེ་གླིང་རེད་བ། ཀུན་བདེ་གླིང་ནས་ག་ཟེར་ན་རྒྱལ་ཚབ་གནང་འདུག་ཟེར་བཤད་ཀྱི་སྐབས་དེ་དུས་རྒྱལ་ཚབ་ལོ་འདི་དེ་རིང་ང་ཚོའི་ད་ཀུན་བདེ་གླིང་ལྷ་སའི་གླིང་བཞི་ནང་གི་གཅིག་རེད་ཡ་གྱལ་ཞིག་རེད་བ། ད་སྐབས་དེ་དུས་རྒྱལ་བའི་གི་ཡོངས་འཛིན་དུ་ཕུར་ལྕོག་ཡོངས་འཛིན་རིན་པོ་ཆེ་ཞུ་དགོས་བ་རང་ང་རང་ཚོ་ནམ་རྒྱུན

བ་ད་དེ་ཚོས་ཀྱི་གཙོ་བོའི་ཐུགས་འགན་ལོ་དེ་བཞེས་གནང་བྱས་ནས་རྒྱལ་བ་སྐུ་ཕྲེང་བཅུ་གཉིས་པའི་ཡང་སྲིད་དེ་ག་བར་འཁྲུངས་མ་འགྲོ་ཟེར་ད་ང་ཚོའི་ནམ་རྒྱུན་ཁ་སང་སྔོན་ལ་ཡང་ང་ཚོས་ཞུས་ཚར་ཡོད་ཀྱི་རེད། རྒྱལ་བ་པཎ་ཆེན་གཉིས་ཡང་སྲིད་ངོས་འཛིན་ཐུགས་གཏན་བླུགས་ཀྱི་སྐད་དེ་སྒོས་སུ་བརྒྱུད་རིམ་ལོ་ཞིག་རྩ་བའི་ཆ་ནས་ཆོས་ཕྱོགས་ཀྱི་བརྒྱུད་རིམ་ལོ་ཞིག་གསུམ་རེད་དོ། དང་པོ་དེ་ག་རེ་ཟེར་ན་ལྷ་མོའི་བླ་མཚོ་རྒྱལ་བ་རིན་པོ་ཆེ་ཡིན་ན་ལྷ་མོའི་བླ་མཚོ་བྱས་པཎ་ཆེན་རིན་པོ་ཆེ་ཡིན་ན་རིན་སྤུངས་གཡུང་མཚོ་ལབ་མཁན་ཞིག་ཡོད་རེད་དེ་ལ་མཚོ་གཟིགས་བྱས་བྱས་ནི་སྐུའི་ཡང་སྲིད་ཕྱོགས་ག་བར་འཁྲུངས་འདུག་མི་འདུག་ཟེར་དེའི་ཐོག་ལ་ཅིག་ཐག་གཅོད་ལོ་བྱས་དེ་རེད་བ། ད་དེའི་རྗེས་ལ་ཨ་ནི་ཡང་སྲིད་མང་པོ་ཞིག་ཡོང་ནས་ངོ་མ་དང་ངོ་འདྲ་ལོ་དེ་འདྲ་མང་པོ་ཡོང་རྗེས་ཨ་ནི་ལྷ་བླ་མ་ལ་ལུང་བསྟན་ཞུ་ཡས་དང། དེ་འདྲའི་གི་ཐོག་ནས་ག་རེ་ལུང་བསྟན་སྩལ་དོན་ལོ་ག་རེ་ཡོང་གི་འདུག་དེ་གཉིས་པ་དེ་གཅིག་གི་འདུག་ཨ། ད་གསུམ་པ་དེ་ཨ་ནི་རྒྱལ་བ་པཎ་ཆེན་གཉིས་ཀྱིས་གང་འཚོ་ཞིང་བཞུགས་པ་དེ་གང་ཞིང་ལ་གཤེགས་པ་དེ་ནི་ལྷ་བླས་སྩལ་དོན་བྱུང་བ་དེ་ཚོ་དང་ནི་ལྷ་མོའི་མཚོ་རྟགས་དེ་ཚོ་ལ་གཞི་བྱས་ཏེ། ནི་འོས་ཕྲུག་མང་པོ་ཡོད་པའི་ནང་ནས་ཐ་མ་ཡང་དག་འོས་ཕྲུག་གཅིག་ཡོད་ན་ནི་དེ་གཅིག་པ་དེ་གཅིག་ལས་མེད་བས་ན་དེ་ག་འདྲས་སྲིད་གར་སེམས་དག་ངེས་པར་འདྲོངས་པ་ཅིག་རེད་དོ། དེའི་ཐུགས་སྲས་ཐུགས་ཐག་གཅོད་ཡས་ཀྱི་བརྒྱུད་རིམ་ནམ་རྒྱུན་ང་ཚོའི་དེ་ཆོས་ཕྱོགས་ཀྱི་ཐུགས་སྲས་འགྲོ་སྟངས་ལོ་དེ་རེད་དོ། ད་བར་སྐབས་གཅིག་ནས་ང་ཚོས་ཀྱི་དེའི་གི་འགྲོ་སྟངས་དེ་གསེར་བུམ་དཀྲུགས་ཡས་ལབ་མཁན་དེ་བྱུང་རྗེས་ཁོ་གནས་དུ་གཅིག་གསལ་པོ་མེད་སྐྱོ་སོ་རེ་ཆགས་བསྡད་སྐྱོ་ཞིག་བྱུང་བསྡད་ཡོད་རེད། ད་འདུག་ཟེར་བྱས་རྗེས་ད་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དེ་དེ་འདྲ་གོང་ལ་ང་ཚོས་ཞུས་པའི་ནང་ད་རྟ་ཚག་རྗེ་དྲུང་ཆོས་ཀྱི་རྒྱལ་མཚན་ཡིན་པ་ན་རེ་སྐབས་དེ་དུས་རྒྱལ་ཚབ་དེ་ཆགས་བསྡད་ཡོད་རེད་ད་པཎ་ཆེན་སྐུ་ཕྲེང་བརྒྱད་པ་བསྟན་པའི་དབང་ཕྱུག་ཡིན་པ་ན་རེ་དེ་ག་ནང་བཞིན་ཕུར་ལྕོག་རིན་པོ་ཆེ་ཡིན་ན་རེ་ད་དེ་ཚོས་ཀྱི་ཐུགས་འགན་གཙོ་བོ་ལོ་བཞེས་བྱས་མཚོ་བརྟག་ཞུས་རྗེས་ད་ང་ཚོས་ལྷ་མོའི་བླ་མཚོ་མཚོ་བརྟག་ཞུས་རྗེས་ཨ་ནི་ཁ་ཕྱོགས་ལོ་དེ་ལྷ་ས་ཀྱི་ངོས་ནས་ནི་ལྷོ་ཤར་ངོས་ལ་འདུག་བསྲེག་གི་བར་ཆད་འདི་འདྲ་ཅིག་ཡིན་པ་ཡོད་འདི་འདྲའི་ཅིག་ལ་འདུག་གསུང་བས་གི་ཅིག་ཅེས་བརྟག་ལུང་བྱུང་རྗེས་གཞི་ནས་ད་ང་ཚོས་ཀྱི། དེང་སང་བྱས་ན་ང་ཚོས་ཀྱི་ལྷོ་ཁ་ས་ཁུལ་གྱི་མངའ་ཁོངས་ཆགས་ཏེ་སྔོན་མ་ཡིན་ན་ང་ཚོས་དྭགས་པོ་ས་ཁུལ་དྭགས་པོ་ལ་གྱུར་ན་དྭགས་པོ་གོ་རེད་ཟེར་ན་ད་རྫོང་གསུམ་ཚུལ་བྱུང་བ་རེད། རྒྱ་ཚ་དེང་སང་བྱས་ན་ལྷོ་ཁ་ལ་ཡོད་ཀྱི་རྒྱ་ཚ་བྱས།

སྣང་རྫོང་དེ་ཀོང་པོའི་འོག་ལ་བཞག་ཤག་ད། བྱས་ཙང་ཐུགས་སྲིད་དྭགས་པོ་གི་རྫོང་གཉིས་ཏེ་དེ་གཉིས་ཆགས་ཏེ་དགོས་རྒྱ་གང་དེ་ལ་ཆོས་འཁོར་རྒྱལ་བྱས་འོག་དེ་ལ་མར་སྣང་བྱས་ཞེས་སྣང་རྫོང་བྱས། བྱས་ཙང་ད་ལྟ་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་འཁྲུངས་ས་དེ་དྭགས་པོ་གི་སྣང་རྫོང་གི་མངའ་ཁོངས་ཀྱི་གླང་མདུན་ལབ་མཁན་གྱི་ཁྱིམ་ཚང་གཅིག་པ་ད་དེ་ལ་འཁྲུངས་ཅེས་ང་ཚོས་ནམ་རྒྱུན་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གྱི་ཡབ་གཞིས་ཁོ་རང་ལ་ཡབ་གཞིས་གླང་མདུན་ཞེས་ང་ཚོས་ཡོངས་གྲགས

རྩད་གཅོད་གནང་ཡག་ད་འདི་གས་དབུ་ཅིག་བཙུགས་གནང་ཡོང་དུས་ཡང་སྐབས་དེ་དུས་ད་ཆོས་ཕྱོགས་ཀྱི་ད་འགྲོ་ལུགས་བཞིན་ནི་མཚོ་གཟིགས་ལ་ཕེབས་པ་དང་ཡང་སྲིད་རྩད་གཅོད་གནང་པའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་ནི་སྐབས་དེ་དུས་ཀྱི་གནས་ཚུལ་ཡང་ཡང་སྲིད་རྩད་གཅོད་ཀྱི་སྐོར་ལ་ངོ་སྤྲོད་གནང་པ་ཅིག་ཡོད་ཙང་དེ་དེ་ཅིག་ཡང་སྙན་སྒྲོན་ཞུ་བ་ཡིན། བློ་བཟང་དར་རྒྱས་མཆོག་འདྲ་དེ་བཅས་ཆོས་འཁོར་རྒྱལ་ལ་ཕེབས་པ་རེད་ས། ལྷ་མོའི་བླ་མཚོ་རུ་མཚོ་གཟིགས་སུ་ཕེབས་པ་མཚོ་ནང་ནས་ཡུལ་ཕྱོགས་འཁྲུངས་ཁང་སོགས་ཤིན་ཏུ་གསལ་བར་གཟིགས་པ་དང། རྒྱལ་གཉེར་སྡོད་ནས་དྭགས་སྨད་སྣང་རྫོང་འོག་གླང་མདུན་ཞེས་པའི་ཁྱིམ་ཚང་ཞིག་ལ་བྱིས་པ་རྟགས་མཚན་ཅན་ཞིག་ཡོད་ཚུལ་ཞུས་པར་བརྟེན་དེ་ཕྱོགས་གཟིགས་པར་ཕེབས་ས་འདི་རེད། རྒྱལ་གཉེར་སྡོད་ཟེར་མཁན་འདི་རྒྱ་ཚ་གཞིས་སྡོད་དེ་རེད། རྒྱ་ཚ་གཞིས་སྡོད་ཟེར་མཁན་འདི་ཆོས་འཁོར་རྒྱལ་གྱི་ཁོངས་རེད་ད། འདི་དྭགས་པོའི་ནང་གི་གཞིས་སྡོད་ཅིག་རེད་ད། འདིས་དྭགས་སྣང་ལ་བྱིས་པ་རྟགས་མཚན་བཟང་པོ་ཅིག་སྐྱེས་ཤག་ཟེར་མཁན་གྱི་འདི་གནས་ཚུལ་དེ་ཞུས་པ་ཡིན་པ་འདྲ། སྣང་ཟེར་མཁན་དྭགས་པོ་སྣང་འདི། ད་ལྟའི་དྭགས་པོ་གླང་མདུན་འདི། ཡབ་གཞིས་འཁྲུངས་ས་འདི་རེད། སྣང་རྫོང་གླང་མདུན་ཞེས་གཞུང་རྒྱུད། འཁོས་ཀ་འབྲིང་ག་ས་ད་སྐྱིད་སྡུག་རང་འབྲིང་ཅིག་ཡིན་པ་འདྲ། གོང་དཀར་ལུག་སྟོད་པའི་མི་རྒྱུད་ཡབ་ཀུན་དགའ་རིན་ཆེན་དང་ཡུམ་བློ་བཟང་སྒྲོལ་མ་གཉིས་ལ་ས། མེ་བྱི་ཟླ་བ་ལྔ་པའི་ཚེས་ལྔ་ད་དབྱིན་ཇིའི་ལོ་དེ་འདི་ཡིན་པ་འདྲ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དྲུག་ཟླ་བ་ལྔ་པའི་ཚེས་པ་ཉི་ཤུ་བདུན་ཡིན་པ་འདྲ་དབྱིན་ཇི། ཨོ་ད་དེར་འཁྲུངས་པ་རེད། སྐུ་འཁྲུངས་པའི་བྱིས་པ་ཞིག་ཡོད་པ་དང་མཇལ་ས་ལྷ་མོའི་བླ་མཚོའི་ནང་གཟིགས་པ་ལྟར་ཡུལ་ལྗོངས་ཀྱི་དབྱིབས་དང་འཁྲུངས་ཁང་སོགས་གནས་ཆུང་ཆོས་རྒྱལ་ཆེན་པོའི་ལུང་དོན་ཡབ་ཡུམ་གྱི་མཚན་བཅས་ཤིན་ཏུ་མཐུན་པ་ཡོད་ཀྱང། ཆུང་སྲིད་དེ་སྐུ་འཁྲུངས་ནས་ཟླ་བ་ལྔ་ལས་མ་ཕེབས་པར་ངོས་འཛིན་ཞུ་མ་ཐུབ་པར་རྒྱལ་ཁབ་ཏུ། ཕྱིར་ལོག་ཕེབས་ཏེ་གནས་ཚུལ་རྣམས་རྒྱལ་ཚབ་དང་བཀའ་ཤག་ལ་ཞུ་གནང་མཛད། རྒྱུད་སྟོད་མཁན་པོ་འདི་སྙན་བཟང་འདི་རེད་ཟེར་གནང་ཡོད། འདི་རྒྱལ་བ་རིན་པོ་ཆེའི་མཛད་རྣམ་གསུང་རྣམ་འདིའི་ནང་ལ་བྱས་ན། འདི་རྒྱུད་སྟོད་མཁན་པོ་འདི་མ་གིར་ཕེབས་པར་མཚོ་གཟིགས་ལ་ཕེབས་པའི་སྒང་ལ། ཨ་ནི་ཁང་པའི་དབྱིབས་དང་རི་དང་དེ་ཚོ་སྒང་ག་གསལ་པོའི་ཐོག་ལ་ཨ་ནི་སྤུ་གུ་ཆེ་ཆུང་ཅིག། འདི་ནས་ཚུར་ཡོང་ནས་ཨ་ནི་ཁོང་གི་སྤྱན་ལ་འདུག་བྱས་ནས་སྤྱན་དང་ཞལ་དེ་ག་ལ་འདུག་བྱས་ནས་འཛུགས་རྒྱུ་ཅིག། ཚུར་གཟིགས་ཟེར་གྱི་རེད། ཞེས་འདི་འདྲ་ཟེར་གྱི་ཡོད་རེད། འདི་ཕལ་ཆེར་འདི་ནང་ལས་ཡོང་ཡོད། གསུང་རྣམ་འདི་ནང་ལས་ཡོང་ཡོད། འདི་རང་མི་ག་ཆོ་མོ་རེད། འདི་མི་ག་ཕེབས་པའི་སྒང་ལ། དེ་ཨ་ཝང་ཆུང་ཆུང་ས་གོ་རུ་བཏགས་ཆུང་ཆུང་ཟླ་བ་ལྔ་མ་གཏོགས་ཁྱོ་ཁྱོ་ཁྱོ་ལོ་ཡན་ཅིག་མ་གཏོགས་ཡོད་མ་རེད། འདི་ཨ་ནི་སྐུ་པང་སླེབས་པ་དང་ནམ་གྱང་ཅན་དང་ཞལ་ནང་འདུག་འདུག་ཁྱོད་ཚོ་རྒྱུས་པ་རེད། ཁྱེད་ཚང་ཚུར་གཟིགས་འདི་ལྟར་ཐུམ་པོ་ཞིབ་པོ་ཅིག་བྱུང་སོང་ཞེས་འདི་འདྲ་གསུང་གྱི་ཡོད་རེད། ཨ་འདིའི་སྐབས་ལས་ད་ཁོ་ཚོ་འདི་རབས་ཀྱི་འདྲ་ཐོག།

གསེར་བུམ་དཀྲུག་རེད་ཟེར་སྐད་ཆ་ཁྱོན་ནས་མེད་པའི་ག་རེ་ཟེར་ན། ང་འདི་དེ་གྱིས་ངས་གོང་དུ་ཞུས་པ་ནང་ལྟར། ང་ཚོའི་གི་ཆོས་ཕྱོགས་ཀྱི་བརྒྱུད་རིམ་གསུམ་དེ་འགྲོ་རྗེས་ཐུགས་ཐག་ཐག་བཅད་ཀྱི་གནང་རྒྱུ་ཅིག་རེད་བ། དེ་དེ་གནང་རྒྱུ་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཁོང་རང་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོ་ལ་ཆུ་སྤྲེལ་ཞལ་གདམས་ཡོད་པ་རེད་ཆུ་སྤྲེལ་ཞལ་གདམས་ནང་ལ་ནི་དཔེ་དེ་ཐུ་བོ།

དཔེ་བཞག་ན། ལ་མོ་ཆོས་རྗེ་གི་སྲས་སུ་འོས་ཕྲུག་ཅིག་བྱུང་འདུག་དེ་ག་ནང་བཞིན་དྭགས་པོ་ལྷ་གསོལ་ལ་གཅིག་བྱུང་འདུག་དྭགས་པོ་ལྷ་གསོལ་སྣང་དང་འཁྲིས་ལ་རེད། བྱས་ཙང། གཅིག་བྱུང་འདུག་འོས་ཕྲུག་ཁོ་རང་ལ་ག་རེ་ཟེར་གཉིས་བྱས་སྣང་རྫོང་ལ་འོས་ཕྲུག་ཅིག་བྱས་ནས་འོས་ཕྲུག་གསུམ་བྱུང་ཡོད་རེད་བ། དེ་སྐབས་དུས་སུ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ག་རེ་ཟེར་བཅུ་གཉིས་པའི་ཡང་སྲིད་ངོས་འཛིན་བྱེད་དུས་སྐབས་སུ། དྭགས་པོ་ག་རེ་ཟེར་སྣང་རྫོང་གླང་མདུན་གཟིམ་ཤག་ལ་འཁྲུངས་རྒྱུ་དེ་གཅིག་པོ་མ་ཡིན་པ་མ་རེད་དེ་ནང་བཞིན་གྱི་དྭགས་པོ་ལྷ་གསོལ་ལ་འཁྲུངས་རྒྱུ་ཅིག་ཡིན་འདུག་དེ་ག་ནང་བཞིན་གྱི། ལ་མོ་ཆོས་རྗེ་གི་སྲས་སུ་གཅིག་འཁྲུངས་གནང་འདུག་བྱས་ཙང་དེ་སྐབས་དེ་དུས་ཐའི་སན་ལའི་ཡིན་པ་ཡིན་ན་རེད་རོ་རི་ཡིན་ན་རེད་དེ་ཚོས་ཀྱི་འོས་ཕྲུག་ཡོད་པ་མ་རེད་གཅིག་མེད་ཙང་གསེར་བུམ་དཀྲུག་འདོན་བྱེད་མ་དགོས་པ་བྱས་རེད་ཟེར་དེ་ད་ཁོ་རང་ཚོས་ག་རེ་ཟེར་ན་དེ་རེད་འདུག། གསེར་བུམ་དཀྲུག་ཡས་བྱུང་མེད་པ་ཡིན་པ་སོང་ཙང་དཀྲུག་ཡས་ཀྱི་དེ་གནས་གང་དུ་མེད་ན་ཁོ་ཚོ་ཁག་གཡོགས་ས་རེད་འདུག་བ།

ཨ་ནི་མན་ཇུ་ཆིང་གི་ཡང་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་ཡང་རྒྱ་ནག་གོང་མ་མ་བོད་སྡོད་ཨམ་བན་གྱིས་རྒྱ་ནག་གོང་མར་ཨ་ནི་གནས་ཚུལ་རྫུན་མ་སྙན་སེང་ཞུ་ཡག་ཡིན་ནའི་རེད་ཡང་དངོས་སུ་ཡིག་ཆའི་ཐོག་ལ་ནི་འགལ་ཟླ་ཡོད་པའི་གནས་ཚུལ་དེ་འདྲ་མང་པོ་ཅིག་ད་དམིགས་བསལ་ཡང་སྲིད་ངོས་འཛིན་ཞུ་ཡག་ཐོག་ལ་ཡིན་པ་ཡིན་ནའི་རེད་ཨ་ནི་གནས་ཚུལ་དེའི་རིགས་མང་པོ་ཅིག་ཐོན་ཡོང་གི་ཡོད་རེད་དེ་ཚོའི་རིགས་དེ་ད་ལྟའི་རྒྱ་ནག་དམར་ཤོག་གཞུང་འདིས་བེད་སྤྱོད་བཏང་བྱས་བྱས་ཡང་འདི་གས་ཀྱི་སྒང་ལ་གནས་ཚུལ་འདི་ཚོ་ཆབ་སྲིད་ཀྱི་ད་ཞྭ་མོ་གཅིག་གི་ཐོག་ནས་ཨ་ནི་ངོ་སྤྲོད་ཅིག་བྱེད་ཀྱི་ཡོད་རེད་བ་བྱས་ཙང་ཏག་ཏག་ཨ་ནི་ད་ལྟ་གོང་ལ་གསུངས་པ་ནང་བཞིན་རེད་སྐབས་དེ་དུས་ཡིན་པ་ཡིན་ན་འོས་སྤྲུལ་གསུམ་ཐོན་ཡོད་པ་ཡིན་ནའི་རེད་མཐར་ཨ་ནི་ངོས་འཛིན་གནང་ཡག་འདིའི་ཐོག་ལ་ཡིན་ན་གསེར་བུམ་དཀྲུག་དགོས་མཁན་མེད་པ་འདི་ད་གསལ་པོ་ཞེ་དྲག་ཅིག་རེད་དེ་ལ་ཡིན་ནའི་རེད་ཡང་འབྲེལ་ཡོད་ཀྱི་ཡིག་ཆ་ཁག་ནང་ལོག་ལ་གནས་ཚུལ་རྫུན་བཟོ་བྱས་པའི་རྣམ་པ་ད་དེ་གས་ཡིན་ནའི་སྐབས་དེ་དུས་ཀྱི་ཆབ་སྲིད་ཀྱི་དགོས་མཁོ་རང་ལ་དམིགས་པ་ཅིག་ཆགས་ཀྱི་ཡོད་རེད་བ། རེད་དེ་གྲོས་ཁ་ལ་སྐབས་དེ་དུས་ཁོ་ཚོས་ག་རེ་ཟེར་ན་མན་ཇུ་ཉམས་ཆག་ཞེ་པོ་འགྲོ་གི་ཡོད་རེད་དེ་ཡིན་ན་ལ་བོད་དེ་ཁོ་ཚོའི་གི་མངའ་ཁོངས་ཡིན་པའི་རྣམ་པ་སྟོན་ཡས་དང་བཟོ་ཡས་ལུགས་དེ་ལ་ཁོ་ཤི་འཐམ་རོ་འཐམ་ལུགས་བྱེད་ཀྱི་འདུག་བ་ད་དེ་འདྲ་བྱེད་དུས་སྐབས་སུ་རྫུན་མ་མང་པོ་ཞེ་པོ་བཤད་ཀྱི་འདུག་བ། ད་རྫུན་མ་མང་ཤོས་བཤད་ས་དེ་སྔོན་མ་གོང་མ་དུ་རྫུན་མ་ག་འདྲ་ཟེར་ཤེས་རེད་ཟེར་ཡས་དེ་ངན་ཚུལ་གི་གང་དུ་ཟུར་ལྟ་ག་ལ་གང་འཛམ་ལུས་ཀྱི་ང་ཚོའི་དཔང་རྟགས་སེ་ན་འདྲ་ཅིག་རྫུན་མ་བྱས་པ་དེ་ང་ཚོས་ཧ་ལམ་རོབ་ཙམ་ད་ཧ་གོ་གི་འདུག་ཨ་ལེ་ཨ་ཡིན་ན་ལ་དེ་སེ་ཤོས་ལུགས་དེ་ག་འདྲ་སེ་ང་ཚོས་ཧ་གོ་གི་འདུག་སེ་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་གི་ཡང་སྲིད་ངོས་འཛིན་བྱེད་དུས་སུ་དེ་འདྲ་ཝུའུ་ཀྲུང་ཤིན་ཨ་ནི་དེ་ག་འདྲ་སེ་ཁོས་སྐྱག་རྫུན་ལུགས་ཤེས་གི་འདུག་པས་དེ་པ་ར་དེ་ལ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཅིག་མཇལ་འཕྲད་ལ་ཞུས་ཚོད་བྱས་ཨ་ནི་ལམ་སང་པར་ཅིག་ཚག་ཚག་བསྐྱལ་ལམ་སང་ཁོ་རང་ཨ་ནི་དེ་ང་ཚོས་བརྟག་དཔྱད་བྱས་ཡིན་ཟེར་དང། མར་སྙན་སེང་ཞུ་དགོས་རེད་ཟེར་དང། རྒྱལ་སྤྱིའི་སྐོར་ལ་གསར་འགྱུར་བཏང་བྱས་དེ་ནས་ཁོ་ཚོས་བརྟག་དཔྱད་བྱས་བྱས་ནི། གོ་མིན་ཏང་ལ་ནི་ཆོག་མཆན་ཞུས་བྱས་རག་སོང་ཟེར་གི་འདི་འདྲ་བཤད་འདུག་ཨ། དེ་དངོས་དངོས་གནས་བྱས་ན་དེའི་སྔོན་ལ་ང་ཚོས་ཡོངས་གྲགས་ཁོ་རང་ངོས་འཛིན་བྱས་ཚར་བ། བྱས་ཙང་ད་དེའི་གི་བརྒྱུད་རིམ་འདི་ནི་ང་ཚོས་ཡ་ཕྱིར་བལྟས་ལོག་བྱས་རྒྱལ་ཕྱི་ལོ་རྒྱལ་གཅིག་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཡིན་ན་རེད་བཅུ་གཉིས་པ་ཡིན་ན་རེད་དུས་སྐབས་དེའི་སྐབས་སུ། ང་ཚོའི་སྔོན་མ་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་ནང་གསུངས་བཞག་འགྱོག་གི་གསེར་བུམ་དཀྲུག་དོན་ཅི་ག་ཆེ་ཁྱབ་བསྒྲགས་ཆེན་མོ་དེ་དངོས་གཞི་དཀྲུག་ཡོད་མ་རེད་བོད་མི་མང་གི་ཐུགས་འདོད་ཡོད་པ་དང་ལྷ་བླ་མའི་བརྩེ་དུང་བྱུང་བ་དེ་ག་ན་ལ་རེད་ཟེར་གི་ཅིག་ཅིག་ཕྱི་མ་བལྟས་པ་ཞེ་པོ་ཅིག་དོན་ཐོག་གསེར་བུམ་དཀྲུག་ག་བྱས་ཡིན་ནའང་དོན་ཐོག་མི་མང་གི་དང་ལྷ་བླ་མ་དང་སྲོལ་རྒྱུན་གི་གང་འོས་ཆེ་བ་དེ་རང་ཅག་ཐོན་བསྡད་ཀྱི་ཡོད་རེད་ང་ཚོའི་གི་འདོད་པ་ཡང་ཁ་མཁྱེན་ན་ཁོ་རང་དོན་དག་ཡང་འགྲུབ་བསྡད་ལ་ཡོད་རེད་བ་འདིས་གི་གནས་ཚུལ་བྱས་རེད་ཟེར་གི་ཞྭ་སྒབ་པས་གསུངས་ཡས་དེ་ཚོ་ལ། བདེན་ཆ་ཞེ་པོ་འདུག་ག་རེ་ཟེར་ན་ཞྭ་སྒབ་པས་ཀྱིས་བཀའ་མོལ་འགའ་ཤས་ཅིག། བོད་ལྗོངས་ལྷ་མི་ཡོངས་ཀྱིས་ཇི་ལྟར་གསོལ་བ་བཏབ་པ་བཞིན། ད་ནི་ངོས་འཛིན་བྱས་ཟེར་གྱི་ཆུ་བོར་ཁོ་ལ་ཁུངས་ཞེ་དྲག་མི་སྐྱོ་ཟེར་ཧོབ་ཏེ་བལྟས་ན་བརྗོད་རེད་དེ། ཞྭ་སྒབ་པས་དཔྱད་གཞི་ག་པར་བྱས་རེད་ཁུངས་ག་པར་བྱས་རེད་ཟེར་གྱི་ཅིག་ཁུངས་དེ་དང་དཔྱད་གཞི་དེ་ཏོག་ཙ་ཕར་ཞིབ་ཏུ་གི་ཞིབ་འཇུག་གི་རྣམ་པ་ཡོད་པ་མ་རེད་ཞྭ་སྒབ་པ་དེ་ག་རེ་ཟེར་ན་ཞིབ་འཇུག་མ་རེད་བ། ད་ཡིན་པ་ཡིན་ན་དེ་གསུངས་ཡས་དེ་ཕྱི་ལོག་གི་ང་ཚོའི་རྒྱ་ནག་གི་བརྩམས་བཞག་འགྱོག་གི་ཡཱ་ཧན་ཀྲང་གིས་ཏཱ་ལའི་བླ་མའི་རྣམ་ཐར་ལ་ཨ་ནི་དེ་ཡིན་པ་ན་རེད་དེ་ག་ནང་བཞིན་ང་ཚོའི་གཡུ་ཡི་ཕྲེང་བ་ཡིན་ན་རེད་དེ་ག་ནང་བཞིན་ང་རང་ཚོའི་བོད་པ་རང་གི་བྲིས་འགྱོག་གི་ཡང་སྔོན་མའི་གི་རྡོ་རིང་དང་མདོ་མཁར་དང་དེ་འདྲའི་གི་རྒྱལ་བའི་གི་རྣམ་ཐར་དེ་ཚོ་ཡིན་པ་རེད་དེ་ཚོ་ནང་འཁོད་འགྱོག་གི་རྣམ་པ་ཡོང་རྒྱུ་དེ་ཚོ་ཇི་བཞིན་ཞྭ་སྒབ་པས་མར་འགྲོ་ཅིག་དེ་གསུང་ཡས་དེ་ཡིག་ཆ་འགའ་ཤས་ནས་ཚུར་དཔང་རྟགས་ཞེ་པོ་ཐོན་གྱི་ཡོད་པ་འདི་གི་ཐོག་ནས་དངོས་གནས་དེ། ཚིག་གི་ཟིན་མཚམས་ལུགས་དང། ག་ལ་མཚམས་བཞག་ས་དང་ཟེར་ན་འདྲ་དེ་གནད་འགག་ཟིན་ས་ལུགས་དེ་ཞེ་པོ་ཞིག་ཞྭ་སྒབ་ཡག་པོ་ཟིན་ཤག་ང་བསམ་བསམ་བློ་ཅིག་འདུག་ག་རེ་ཟེར་ན་གནས་ཚུལ་མང་པོ་ཞིག་ད་ལྟ་སྒྲོལ་དཀར་ལགས་གསུངས་པ་ནང་ད་རེ་ལིའུ་ཧན་ཁྲེང་གིས་དེ་ནས་ར་འཕྲོད་ཀྱི་འདུག་ང་རང་ཚོའི་བོད་པ་རང་གི་ཡིག་ཆ་མང་པོ་ཅིག་ནས་ཕར་དེ་འདྲ་གནས་ཚུལ་དེ་ར་འཕྲོད་ཀྱི་འདུག་བྱས་ཙང་དེ་སྐྱག་རྫུན་ད་ཞེ་པོ་བཤད་ཀྱི་འདུག་སྐབས་དེ་དུས་ལམ་ལ། ཧུ་ཧུ་ཧུ་དེ་བཞིན་ཡང་ད་ལྟ་གོང་ལ་ཡང་ནི་ངོ་སྤྲོད་གནང་བ་བཞིན་ཨ་ནི་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པའི་ཡིན་ནའི་རེད་འབྲེལ་ཡོད་ཀྱི་སྐོར་ལ་ཡང་ཏོག་ཙ་ངོ་སྤྲོད་གནང་ཤག། རྒྱལ་བ་རིན་པོ་ཆེ་ཡང་སྲིད་དེ། འདི་ཡོག་རེད། གསུམ་ཕེབས་ཡོག་རེད། ཡང་སྲིད་རྩད་གཅོད་བྱེད་ཡག་གསུམ་ཡོག་རེད། དྭགས་པོ་ལྷབ་སོལ་གཅིག། ཨ་ནི་ཤར་ངོས་པ་དེ་ལ་མོ་ཟེར་གཅིག། ཨ་ནི་གླང་མདུན་བྱས་གསུམ་རེད། བྱས་ཙང་ཨ་ནི་ཡང་སྲིད་གསུམ་ཡོག་རེད་ཟེར་ཞུ་དགོས་ཡག་དེ་ག་རེ་ཡིན་ཟེར་ན། འདི་ནང་ལ་ཞིབ་ཞིབ་རང་གསལ་གི་མ་རེད།

གསེར་བུམ་དཀྲུག་འདོན་རྩ་ནས་གནང་དགོས་མ་བྱུང་བ་རེད་ད་ནི། གསལ་བརྡ་རུ་ཆོས་ནི་བོད་ལྗོངས་མི་མང་སྤྱི་རང་ནས་ད་ད་ག་རང་ལ་དྭགས་པོ་གླང་མདུན་དུ་ཐུགས་གཏན་འཁེལ་དགོས་ཡོད་ཞུས་ནས་ད་ག་རང་ལ་ཐུགས་གཏན་འཁེལ་བ་རེད་སྐུ་མདུན་བཅུ་གསུམ་པ་ཆེན་པོའི་ཞལ་གདམས་ནང་ལས་ངོས་གསེར་བུམ་སྔ་སྲོལ་གསེར་བུམ་དཀྲུག་འདོན་མ་དགོས་པར་ཨ་ནི། པའི་རྒྱལ་བའི་ཡང་སྲིད་ལ་ངོས་འཛིན་བྱས་པ་ཡིན། ཞེས་ནི། རྒྱལ་བ་རིན་པོ་ཆེ་རང་གི་ཞལ་གདམས་ནང་ལས་ཞེས་གསལ་ཡོད་རེད། གསེར་བུམ་དཀྲུག་འདོན་གྱི་གྲྭ་ཚང་བྱེད་དགོས་མ་བྱུང་བ་རེད། པས་ད་ག་རང་ལ་གཏན་འཁེལ་བ་རེད། དེ་རྗེས་མཁན་ཆེན་བྱང་ཆུབ་རྣམ་གྲོལ་དང་བཀའ་དྲུང་ལྷ་དབང་ནོར་བུ་གཉིས་སྔོན་བྱུང་གི་བརྟག་དཔྱད་ཞུ་བར་གཏོང་གནང་མཛད་པ་མཛད་སྤྱོད་གང་སར་ཡིད་ཆེས་གསལ་པོ་བྱུང་བ་དང་ལྷ་བླའི་བརྟག་ལུང་ཚང་མ་གླང་མདུན་གྱི་དེ་རང་རྩེ་མཐུན་བྱུང་ཡང། ད་དུང་བསྲེག་བཅད་བརྡར་བའི་གསེར་བཞིན་སླར་ཡང། མེ་གླང་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བདུན་ཟླ་བ་དྲུག་པའི་ནང་རྒྱུད་སྟོད་མཁན་ཟུར་དང་སྐུ་བཅར་ཞབས་འབྲིང་བཅས་ནས་སྐུ་གོང་མའི་ཐུགས་དམ་གྱི་རྟེན་ན་བཟའ་ཡོ་ཆས་སོགས་བསྣམས་ཏེ་འཁྲུངས་ཁང་རང་དུ་ཕེབས་ནས་ངོས་འཛིན་བརྟག་དཔྱད་གནང་བར་འཁྲུལ་བྲལ་ངེས་རྙེད་བྱུང་བར་བརྟེན་སྐུའི་གཙང་སྦྲ་དང་བསྲུང་བྱ་བཅས་ཞུ་བར་རྒྱུད་སྟོད་མཁན་ཟུར་དང་ཆོག་གྲྭ་འགའ་ཤས་རེ་ཞིག་འཁྲུངས་ཁང་དང་ཉེ་བར་གནས་ཚང་གཡར་ཏེ་གཏན་སྡོད་བྱས། སྐབས་དེར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་རྒྱལ་ཚབ་རྟ་ཚག་རིན་པོ་ཆེ་གཞུང་འདིའི་སྲུང་མའི་གཙོ་བོ་གནས་ཆུང་རྡོ་རྗེ་གྲགས་ལྡན་དགའ་གདོང་གནས་སྲུང་ཆེན་པོ་ལ་མོ་ཚངས་པ་བསམ་ཡས་ཙིའུ་དམར་སོགས་ལྷ་བླ་ཚང་མས་ཞལ་མཐུན། ཚང་མས་ཞལ་མཐུན་པར་གླང་མདུན་གྱི་ཆུང་སྲིད་དེ་རང་ལ་རྒྱལ་བའི་མཆོག་གི་སྤྲུལ་སྐུ་ཡིན་པ་རྩེ་མཐུན་གསུངས་པར་བརྟེན་བོད་ལྗོངས་སྤྱི་ཚོགས་སུ་བཀའ་བསྡུར་གནང་བ་ཡང་ཡང་སྲིད་སྐོར་ལ་རྒྱལ་བློན་ཚང་མས་བརྟག་དཔྱད་ཐུགས་ཁུར་ཆེ་བསྐྱེད་དེ་ལྷག་གནང་ཐབས་མེད་པས་བོད་ལྗོངས་ལྷ་མི་ཚང་མས་བློ་སེམས་གཅིག་གིས་དྭངས་མས་གླང་མདུན་དུ་འཁྲུངས་པའི་ཆུང་སྲིད་དེ་རང་ལ་ཀུན་མཁྱེན་རྒྱལ་བའི་དབང་པོའི་ཡང་སྲིད་དུ་ཐག་གཅོད་གཙང་མར་ཞུས་ཟིན་པས་གསེར་བུམ་དཀྲུག་འདོན་སོགས་ཀྱི་བཀའ་བསྒོ་ནམ་ཡང་ཞུ་མ་དགོས་པའི་ཐུགས་གཏན་གཙང་མ་འཁེལ་ཐུབ་པ་ཞིག་ཚིག་ཐོ་སྤྱི་དམ་ཕྱིན་ཆད་ལྷུན་འབྱོར་འབུལ་ལམ་ཞུས། ཞུས་པ། མེ་གླང་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བདུན། ཟླ་བ་དགུ་པའི་ཚེས་པ་གཅིག་ཉིན་བོད་ལྗོངས་ཚོགས་འདུ་རྒྱས་འཛོམས་ཐོག་གཏམ་སྙན་དྲིལ་བསྒྲགས་ཀྱི་ཚོགས་འདུ་གནང་བ་དང་ཆབས་ཅིག་རྒྱལ་ཁྱབ་ཡོངས་ལ་དྲིལ་བསྒྲགས་གནང་བ་རེད། གསེར་བུམ་དཀྲུག་འདོན་ཅི་དང་གནང་དགོས་མ་བྱུང་བ་ད་ག་མི་དམངས་ཀྱི་ཚིག་ཐོ་ཕུལ་ནས་ཚིག་ཐོ་ཞི་འཇགས་ཕུལ་ནས་ད་ག་གཏན་འཁེལ་རོགས་གནང་ཞུས་པ་ད་ག་རྣམས་ཀྱང་རྒྱལ་ཁབ་ཚང་མ་ལོག་ལ་གཏམ་སྙན། དྲིལ་བསྒྲགས་ཀྱི་བྱ་རིམ་གནང་འདི་ཟླ་བ་དགུ་པའི་ཚེས་གཅིག་གི་ཉིན་གནང་ཤག་མེ་གླང་རི་ལོ་འགམ་སྟེ། བྱས་ཙང་ད་རྒྱལ་བ་སྐུ་ཕྲེང་བཅུ་གཉིས་པའི་ཡང་སྲིད་དུ་བཙལ་འཚོལ་དང་ངོས་འཛིན་གནང་པའི་སྐབས་རིམ་པས་ནི་གསེར་བུམ་དཀྲུག་མི་དགོས་པ་ནི་ངོས་འཛིན་གནང་ཐུབ་པ་ཅིག་བྱུང་ཡོད་རེད་ལ་དེ་ནས་ནི་ཁྲི་འདོན་གནང་ཡ་དང་དམིགས་བསལ་ད་ད་ལྟ་དྭགས་པོ་གླང་མདུན་ནས་ནི་རྒྱལ་ས་ལྷ་ས་བར་ལ་གདན་ཞུ་གནང་ཡ་དང་དེ་གས་ཀྱི་བརྒྱུད་རིམ་དེ་གས་ཡིན་ནའི་ལས་བཞུགས་གཅིག་གིས་ད་གྲ་རྒྱས་པོ་གཅིག་གིས་བྱུང་ཡོད་རེད་བ། རེད་རེད་འགྲོ་ག་ལ་དག་འདུག་སེ་གཅིག་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བདུན་གཡས་གཡོན་འདི་ཚོ་ལ་ཡིན་གྱི་རེད་དོན་བདུན་དོན་བརྒྱད་གཡས་གཡོན་འདི་ཚོ་ལ་རེད་བ་ད་ཕན་ནུས་འཁྲུངས་གཞིས་ནས་ཡ་ཕེབས་ཀྱི་ལྷ་ས་ལ་ཁྲི་གསོལ་གནང་ཡ་དེ་དོན་བདུན་ནས་དོན་བརྒྱད་གི་བར་འདྲ་ལ་ཡིན་གྱི་རེད་བྱས་ཙང་ད་འདི་ནི་ཡ་རིམ་པས་ལུས་ཤིག་ང་ཚོས་ཡོངས་གྲགས་ཀྱི་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་ལུས་ཤིག་མང་ཆེ་བ་ག་རེ་ཟེར་ན་འགྲོ་སྟངས་ལུས་ཤིག་གཅིག་པ་ལུས་ཀྱི་འདུག་ཨ་ལྷ་ས་དམའ་ལྷས་བཙོ་ང་ཚོས་དེ་ག་རེ་ཟེར་ན་ད་འཁྲུངས་གཞིས་དེ་ནི་ཡ་རིམ་པས་རིམ་པས་རིམ་པས་ཐོན་ཡོང་དགོས་ར་བ། ཨ་ནི་ང་ཚོའི་འདུག་སེ་ཕེབས་བསུ་དང་པོ་གཉིས་པ་གསུམ་པ་ཟེར་རིམ་པས་ལས་ཕེབས་ཀྱི་རེད་ད་དེ་རིམ་པ་རིམ་པ་བཏང་བྱས་ཕེབས་ཀྱི་རེད་ད་བཀའ་བློན་དེ་ཚོ་དང་པོ་གཅིག་ཚོས་ཕེབས་དེ་ནས་ཀྱང་ཉི་འོག་གཉིས་པ་ལས་བཀའ་བློན་གཉིས་ཚོས་ཕེབས་ཡས་དང་འདུག་སེ་ཕེབས་ཡས་ལུགས་སྲོལ་ཡོད་པ་ད་ང་ཚོས་མང་ཆེ་གཅིག་ཨ་ནི་སྙེ་ཐང་དང་དེ་ནས་གཙོ་ལས་དུས་སུ་ཨ་ནི་གཞི་ནས་ད་ང་ཚོས་ཀྱི་ནུབ་ནས་བྱས་པ་ན་ད་ལྷོ་ཁ་དང་ནུབ་ནས་བྱས་པ་ན་སྙེ་ཐང་འདི་དེ་ཚོ་ཕེབས་ཡས་རེད་དེ་ག་ནང་བཞིན

རྒྱས་པ་དེ་ཞེས་བྱས་པས་དེ་དེའི་ནང་ལ་དམིགས་བསལ་གྱི་ཕེབས་སྟོན་ལུགས་ཆེན་པོ་ཞེ་པོ་ཅིག་གི་རྨ་བྱའི་དབུ་གུར་སྒྲོན་ན་ཡང་དག་འདིར་བལ། ཨོ་རྨ་བྱའི་དབུ་གུར་ཟེར་ཅིག་འདིར་བལ་བལ་ཏེ་གུར་ཆེན་པོ་ཞེ་པོ་ཅིག་སྒྲོན་ན་ནི་བཀའ་བློན་དེ་ཚོ་དང་གཞུང་ཞབས་དེ་ཚོ་ད་རིམ་པས་རིམ་པས་རིམ་པས་རིམ་པས་བསྐོར་ཡོང་བྱས་ནི། བལ་ཏེ་མཛད་སྟོན་རྒྱས་པ་ཞེ་པོ་ཅིག་གི་འདུག་དེ་སྔ་མའི་གི་ལུགས་སྲོལ་ཆ་ཚང་ལོ་བཅུ་ལ་རེད་འདུག་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ལ་འདི་ག་གནང་འདུག་བཅུ་གསུམ་པ་ལ་འདི་ག་གནང་འདུག་དེའི་གོང་གི་རྒྱལ་བ་བཀའ་ཆེན་ལ་འདི་འདྲ་གནང་ཡོད་བསམ་བསམ་བློ་ཅིག་འོ་འདུག་སེ་ཅིག་ཅིག་རིམ་པས་རིམ་པས་གནང་ཡོད་རེད། ཨ་ན་ད་འདི་ནི་ཡར་ཕེབས་བྱས་ནི་གཙུག་ལག་ཁང་ལ་འདུག་སེ་ག་རེ་ཟེར་ན་མཇལ་ཁ་ཞུས་ཨ་ནེ་རྩེ་ལ་ཡར་ཕེབས་ཀྱི་ལུགས་སྲོལ་ཅིག་ཡོད་རེད་པ། ད་མཇལ་ཁ་མ་ཞུས་གོང་དུ་ལ་ང་ཚོས་དཔེ་དཔེར་བྱས་ན་གུང་ཐང་ཡིན་ན་རེད་འདོད་རྒུ་རི་རྒྱ་ཡིན་པ་ན་དེ་ཚོའི་གཡས་གཡོན་ལ་ཕེབས་དུས་སྐབས་སུ་ཨ་ནེ་པན་ཆེན་རིན་པོ་ཆེ་སུ་ཞིག་བཞུགས་ན་པན་ཆེན་རིན་པོ་ཆེ་རེད་མེད་པ་ཡིན་ན་ཨ་ནེ་རྒྱལ་ཚབ་ག་རེ་ལས་ཐོག་ག་རེ་ཡིན་པ་འདི་གི་ཨ་ནེ་རྒྱལ་བ་གི་དབུ་སྐྲ་གཙུག་ཕུད་བཞེས་ཡས་དང་ཨ་ནེ་མཚན་གསོལ་ཡས་ལུགས་སྲོལ་ཡོད་པ་འོ་འདི་འདྲས་ཀྱི་བརྒྱུད་རིམ་དེ་གནང་རྗེས་གཞི་ནས་འདོད་རྒུ་ཐང་ནས

སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུ་གཡས་གཡོན་དུས་ཚོད་ལ་གསེར་ཁྲི་མངའ་གསོལ་གནང་ཡོད་པ་རེད། ལོའོ། ཏག་ཏག་ད་ལྟ་ཡང་གོང་ལ་ནི་སྟོབས་ལགས་ཀྱིས་འབྲེལ་ཡོད་ད་རྒྱལ་བ་རིན་པོ་ཆེ་དྭགས་པོ་གླང་མདུན་ནས་རྒྱལ་ས་ལྷ་ས་བར་ལ་གདན་འདྲེན་ཞུས་གནང་པའི་གནས་ཚུལ་འདི་གའི་གསུང་དུས་འདིའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་པ་བཅས་ཀྱི་ཡོད། དེ་ནས་ས་ཡོས་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུའི་ལོར་ཡང་སྲིད་མཆོག་གི་སྤྲུལ་སྐུ་རིན་པོ་ཆེ་གྲུ་འཛིན་གཉིས་པའི་གཞལ་མེད་ཁང་ཕོ་བྲང་ཆེན་པོ་པོ་ཏཱ་ལའི་གསེར་གྱི་ཁྲི་འཕང་མཐོན་པོར་མངའ་གསོལ་ཞུ་རྒྱུའི་སྟ་གོན་ལེགས་པར་ཟིན་མཚམས་ཟླ་བ་དྲུག་པའི་ཚེས་པ་བཅུ་གཅིག་ཉིན་རི་རྒྱ་བསམ་གཏན་གླིང་ནས་གང་འདོད་འདོད་རྒུ་ཐང་བཞུགས་སྒར་དུ་ཆིབས་བསྒྱུར་གནང་ད་དེ་སྔར་ལམ་རབ་བྱུང་ཡིན་པ་འདྲ་རི་རྒྱ་ལ་ཐོག་ཆིབས་བསྒྱུར་གནང་དེ་ནས་འདོད་རྒུ་ཐང་བཞུགས་སྒར་ལ་བཞུགས་ཞག་གཅིག་གནང་སང་ཉིན

ཨ་ནི་འདར་མ། རིན་ཆེན་རྒྱན་ཆ་དང་རྒྱབ་ཆ་བ་སོན་འདུག་ད་དེ་ཚོ་རྣམ་རྒྱལ་རེད་ད། བརྩེ་བ་དེ་ཚོ་རེད་ཅེས་ཨ་ནི་འདི་འདྲའི་གྲལ་བསྒྲིགས་ནས་ཧ་ལམ་ཆིབས་ར། སུམ་བརྒྱ་སྐོར། སུམ་བརྒྱ་ལྷག་ལྷག་ལྷག་ཡོད་ཀྱི་རེད་ཨ་འདི་འདྲའི་བཟོ་བྱས་ནས་མར་ཕེབས་པ་རེད། ད་དེ་སྔར་ལམ་ཆིབས་བསྒྱུར་རྒྱས་པའི་ལམ་གྱི་གཞུང་ཞབས་སེར་སྐྱ་དང་གདན་སའི་བླ་སྤྲུལ་ཆེ་ཁག། རྒྱལ་ཕྲན་དུ་གཏོགས་པའི་ས་སྤྱོད་གློ་འཛུམ་ལི་རྒྱལ་པོ་སྡེ་དཔོན་ཁག་མན་ཇུའི། ཁྲི་བེད་ལིང་བུའི་ཤུལ་མིག་ཕྱི་འབྲེལ་ཨམ་བན། ལྷ་སྡོད་སུང་ཨམ་བན་ངོ་ལས་ཁ་བལ་འགོ་པ་དང་སོག་པོའི་དཔོན་རིགས་བཅས་སྐད་དང་ཆ་ལུགས་མི་གཅིག་པའི་ཕྱི་རྒྱལ་གྱི་དཔོན་ཁག་དུ་མས་ཆིབས་ར་དང་བཅས་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དུ་གནས་གཟིགས་གནང་རྗེས་ཞོལ་གཞུང་སྒོ་བརྒྱུད། ཕོ་བྲང་ཆེན་པོར་ཆིབས་བསྒྱུར་གྱིས་གཟིམ་ཆུང་ཉི་འོད་འཁྱིལ་པར་གདོང་ལྔའི་ཁྲི་ལ་ཞབས་ཟུང་འཁོད། ཚེས་བཅུ་བཞི་ཉིན་ཚོམས་ཆེན་སྲིད་ཞི་ཕུན་ཚོགས་སུ་གསེར་ཁྲི་མངའ་གསོལ་གྱི་མཛད་སྒོ་ཤིན་ཏུ་རྒྱས་པ་གནང་ཞིང། ཚེས་བཅོ་ལྔ་ནས་བཟུང་བཀྲ་ཤིས་ལྷུན་པོ། ཀོ་བོད། ཀུན་བདེ་གླིང་བླ་བྲང། བཀའ་ཤག། སྐུ་བཅར་སྤྱི་རྒན། རྩེ་ཤོད་དྲུང་སྤྱི། གདན་ས་གསུམ་དང་གླིང་ཕན་ཚུན། དབུས་གཙང་ཚོགས་ཆེན་དབྱེ་བཞི་ཁག་ཕྱོགས་ཀྱི་རྒྱལ་པོ་རྒྱལ་ཕྲན་སྡེ་དཔོན། རིས་མེད་དགོན་སྡེ་དང་བཅས་ནས་རིམ་བཞིན་སྔར་ལམ་གྱི་ཁྲི་འབུལ་ལིངས་པོ་བསྟར་ཟེར་ད་ཁྲི་འབུལ་གྱི་ལིངས་པོ་བསྟར་ལྟར་གྱི་རོབ་ཙམ་རོབ་ཙམ་དུ་སྐྱེ་བ་རེད། ལོ། བྱས་ཙང་དེ་ནས་རྒྱལ་བ་སྐུ་ཕྲེང་ནི་བཅུ་གསུམ་པ་འདུག་ཟེར་ངོས་འཛིན་གནང་པ་དང་ཁྲི་འདོན་གནང་པ་དེ་ཆགས་ཀྱི་ཡོད་ལ་ཡིན་ན་ཡང་སྐབས་དེ་དུས་དུས་ཚོད་དེའི་མཚམས་དེ་ཡིན་པ་ཡིན་ན་ཡང་ང་རང་ཚོ་བོད་ལ་སྐབས་དེ་དུས་ད་རྒྱ་གར་དེ་ནི་དབྱིན་ཇི་གཞུང་གི་ནི་ཟིན་བྱས་ཡོད་དུས་རྒྱ་གར་བརྒྱུད་བྱས་དབྱིན་ཇི་གཞུང་གི་ཡང་སོ་ཉུལ་ཅིག་གི་བོད་ནང་ལོགས་སླེབས་པ་དང་དེའི་གནས་ཚུལ་ཅིག་བྱུང་ཡོད་རེད། རེད་ད་འགྲོ་བ་ལ་ང་ཚོའི་གི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་འཁྲུངས་པའི་གི་སྐབས་དུས་གཡས་གཡོན་འདི་ཚོ་ལ་ད་བོད་གི་གནས་སྟངས་ལོས་ཏེ་ཁ་སང་ང་ཚོས་གོང་ལ་ཞུས་པ་རེད་བ་དུས་ཚོད། ཉམས་དམའ་བོ་ཞེ་པོ་རེད་དཀའ་ངལ་ཆེན་པོ་ལུགས་ཤིག་ལ་ནང་ལ་ལྷུང་བསྡད་པའི་གི་དུས་ཡིན་ལུགས་ཆ་དེ་བས་རོགས། དེ་གཉིས་པ་དེ་དུས་སྐབས་དེའི་སྐབས་སུ་རྒྱ་གར་དེ་དབྱིན་ཇིའི་བཙན་འཛུལ་འོག་ལ་ཡོད་དུས་སྐབས་སུ་དབྱིན་ཇིའི་གི་སྐབས་དེ་དུས། དེང་སང་ཀ་ལི་ཀ་ཏ་ལབ་དགོས་རེད་ཀ་ལི་ཀ་ཏ་ནང་ལ་དང་པོ་དེ་དབྱིན་ཇིས་རྒྱ་གར་ལ་སླེབས་དུས་སྐབས་སུ་ཀ་ལི་ཀ་ཏ་ནང་ལ་ནི་དབྱིན་ཇིའི་གི་ཚོང་པ་སླེབས་རེད་ཨི་སི་ཨིན་ཌི་ཡ་ཀམ་པ་ནི་ལབ་ཉན་ཤར་རྒྱ་གར་ཚོང་དོན་ཀུང་སི་ལབ་ཉན་འདི། རྗེས་ལ་དབྱིན་ཇི་གི་ཚོང་དོན་ཀུང་སི་དེ་ཕར་ཕུད་ཡོང་དུས་སྐབས་སུ་ཨ་ནི་དབྱིན་ཇི་རང་གི་རོགས་པ་བྱས་བྱས་གཞུང་རང་གི་རོགས་པ་བྱས་བྱས་ཁོ་རང་ག་རེ་ཟེར་ན་སྲིད་གཞུང་གི་དབྱིན་ཇི་གཞུང་གི་ད་ང་ཚོས་དེང་སང་བཤད་པ་ཡིན་ན་མི་སེར་སྤེལ་ཡུལ་ཟེར་དགོས་རེད་དེ་འདྲའི་གི་རྣམ་པ་ལུ་ལ་ཆགས་བྱས་རྒྱ་གར་ཁྱོན་ཡོངས་ཁོ་རང་དབྱིན་ཇི་གི་ཅིག་བྱས་རེད་བ། ད་དེ་ང་ཚོས། དེའི་གོང་ལ་འགྲོ་ཡོད་རེད་ཆིག་སྟོང་བདུན་བརྒྱའི་ནང་ལ་འགྲོ་ར་ཇོ་ཇི་བོ་གོལ་དང་ཟེར་དེའི་སྐབས་སུ་སླེབས་རེད་བ། ད་རིམ་པས་རིམ་པས་ཀྱིས་ཨ་ནི་དབྱིན་ཇིའི་མི་དེ་བོད་ལ་བཏང་གི་ཡོད་མ་རེད་ང་ཚོའི་ག་རེ་ཟེར་ན་དེ་ཚོའི་དེ། ནུབ་ཕྱོགས་པའི་མི་ཇོ་ཇི་བོ་གོལ་ནི་བྱས་བྱས་རྙོག་དྲ་ལུ་ལྷག་ཨ་ནི་དེ་ལ་རྒྱ་མི་ཡང་དོགས་པ་ལོ་བྱས་དབྱིན་ཇིའི་མགོ་སེར་བཏང་བ་ན་ག་རེ་ཟེར་ན་ཆོས་ལ་རྐྱེན་ཅིག་བྱེད་ཀྱི་རེད་ཁོ་རང་ཚོ་ཆོས་ཀྱི་དགྲ་ཞེ་བོ་ཡིན་ལ་དབྱིན་ཇི་ཆོས་ཀྱི་གནོད་བསྐྱལ་གི་རེད་ལབ་དགོས་རེད་ད་ཁོ་ཚོ་དེ་དེ་འདྲ་བྱེད་དུས་ང་ཚོའི་ཆབ་སྲིད་ཀྱི་གོ་རྟོགས་རང་ཡོད་རེད་བ་མང་རེད་རེད་རེད་རེད། འོ་ད་དེ་བྱས་ཡོང་དུས་སྐབས་སུ་དབྱིན་ཇི་བཏང་གི་མེད་དུས་སྐབས་སུ་སྐབས་དེ་དུས་ཙམ་པ་ཨེ་ཤི་ཡའི་གི་ནང་ལ་འགྲོ་གོ་ལ་ཁྱོན་ཡོངས་ནས་ག་རེ་ཟེར་ན་བོད་ཀྱི། བྱང། གི་ངོས་ནས་ར་ཤི་ཡ་དེ་སྟོབས་ཤུགས་ཆེ་བོ་ཆགས་བསྡད་གི་ཡོད་རེད་བ། བོད་ཀྱི་ལྷོ་ངོས་ནས་རྒྱ་གར་དབྱིན་ཇིའི་གཞུང་དེ་སྟོབས་ཤུགས་ཆེན་པོ་ཆགས་བསྡད་གི་ཡོད་རེད་བ། བྱས་ཙང། སྐབས་དེ་དུས་ཨེ་ཤི་ཡའི་ནང་ལ་ར་ཤི་ཡའི་གི་ཆབ་སྲིད་དབང་སྒྱུར་ད་ཛར་གོང་མ་ལབ་གི་རེད་བ། ར་ཤི་ཡའི་གི་ཛར་གོང་མའི་དབང་སྒྱུར་དང། ཨ་ནི་རྒྱ་གར་དབྱིན་ཇིའི་ལས་ཁུངས་བི་ཏྲི་ཤི་ཨིན་ཌི་ཡ་ར་ཇི་ལབ་ཉན་ཅིག་ཡོད་རེད་བ། འདི་གཉིས་ཀྱི་སྟོབས་ཤུགས་དེ་ཨེ་ཤི་ཡའི་ནང་ལ་ལྷག་ཡོང་དུས་སྐབས་སུ། ད་ཨེ་ཤི་ཡའི་གི་ར་ཤི་ཡའི་ཚུར་ག་རེ་ཟ་ཟི་བྱེད་གི་ཡོད་རེད་ཟེར་ན། ར་ཤི་ཡའི་ཁོ་རང་ཚོ་ལ་གི་དོ་ལོ་རྒྱུས་ནང་ལ་ར་ཤི་ཡའི་དེ་སྟོབས་ཤུགས་ཆེན་པོ་ཞེ་པོ་ཡོད་རེད་བ། ད་སྐབས་དེ་སྟོབས་ཤུགས་ཆེ་དང་ཆེ་བཞིན་པའི་གི་དུས་འཇིག་ཆགས་དེ་ར་ཤི་ཡའི་རྫ་ལ་དུད་ར། དེ་འདྲ་ར་ཤི་ཡའི་དེ་དུམ་བུ་མང་པོ་འགྲོ་ར་ཡིན་ན་ལ་ས་རྒྱ་ཆེ་ཤོས་རེད་ལབ་ཀྱི་འདུག་ཨ། གང་ཇི་ལྟར་ར་ཤི་ཡའི་སྐབས་དེ་དུས་སྟོབས་ཤུགས་ཆེན་པོ་ཆེ་ཆེ་རྒྱ་ནག་དང་རྒྱ་གར་གཉིས་ཆ་ལུ་ས་ཡ་གི་ཆ་ཤི་ཡོད་རེད་ལ་དེ་ར་ཤི་ཡའི་འཛམ་བུ་གླིང་ས་ཡ་གི་ཆ་ཤི་ལུ་སྟེང་དུ་བར་སྐབས་ཅིག་ལ་བྱས་ཙང་སྟེང་ཡོང་དུས་སྐབས་སུ་ལྟ་བུ་ར་ཤི་ཡའི་གི་རྒྱ་གར་ལ་འགྲོ་དགོས་དུས་སྐབས་སུ་སྐབས་དེ་དུས་ག་རེ་བརྒྱུད་ཀྱི་འགྲོ་དགོས་ཡོད་རེད་ཟེར་ན། ཨབ་གྷ་ནི་སི་ཐན་བརྒྱུད་ཀྱི་ཚུར་འཛུགས་ཀྱི་ཐབས་ཤེས་ཅིག་ཡོད་རེད་ད་སྐབས་དེ་དུས་འགྲོ་ག་ལ། རྒྱལ་སྤྱིའི་གི་ཆབ་སྲིད་ཟེར་ན་འདྲ་ཨེ་ཤི་ཡའི་གི་ཆབ་སྲིད་ནང་ལ Great Game ལབ་མཁན་རྩེད་འགྲན་ཆེན་མོ་ལབ་མཁན་ཞིག་གི་ལོ་རྒྱུས་གི་མགོ་བརྗོད་དེ་ཚུགས་ཡོད་རེད་རྩེད་འགྲན་ཆེན་མོ་ལབ་མཁན་དེ་ག་རེ་རེད་ཟེར་ན་ར་ཤི་ཡའི་དང་དབྱིན་ཇི་གཉིས་གི་སྟོབས་ཤུགས་གི་ཕར་ཚུར་ག་རེ་ཟེར་ན་གཅིག་ཨེ་ཤི་ཡའི་ནང་ལ colonization ལབ་དགོས་རེད་ད་ང་ཚོས་གི་མི་སེར་སྤེལ་ཡུལ་གི་བཟོས་ཀྱི་ཁོ་ཚོའི་དབང་སྒྱུར་བྱེད་གི་ཡོད་རེད་བ་ད་སྐབས་དེ་དུས་ར་ཤི་ཡ་དང་དབྱིན་ཇི་གཉིས་འཐབ་རྩོད་དེ་ག་པར་བྱས་བསྡད་ཡོད་རེད་ཟེར་ན་ཨབ་གྷ་ནི་སི་ཐན་གྱི་རྒྱུད་ལ་བྱས་བསྡད་ཡོད་རེད། ཨབ་གྷ་ནི་སི་ཐན་གྱི་ཆེད་འཐབ་རྩོད་དེ་མཇུག་ལུས་བྲིས་ན་ཨ་ནི་རིམ་པས་གི་ག་རེ་སླེབས་ཡོད་རེད་ཟེར་ན་བོད་ལ་སླེབས་ཡོད་རེད་ཟེར། ཨབ་གྷ་ནི་སི་ཐན་དེ་བོད་ཀྱི་ནུབ་ལ་ལ་དྭགས་དང་བརྒྱུད་བརྒྱུད་བོད་ཀྱི་ནུབ་ལ་ཡོད་རེད་བ། ད་བོད་ལ་སླེབས་དུས་སྐབས་སུ་བོད་ཀྱི་ནང་ལ་ར་ཤི་ཡ་གྱི་ཤུགས་རྐྱེན་ག་འདྲ་ཡོད་དམ་མེད་བོད་ཀྱི་ནང་ལ་རྒྱ་མིའི་ཤུགས་རྐྱེན་ག་འདྲ་ཡོད་དམ་མེད་དེ་འདྲ་དབྱིན་ཇི་གི་དོགས་པ་ཟེར་ན་འདྲ་གནས་ཚུལ་རྟོག་ཞིབ་བྱེད་ག་དབྱིན་ཇི་ཡོང་འདོད་བྱེད་གི་ཡོད་དེ་ཡོང་འདོད་བྱེད་གི་ཡོད་རེད་སྔོན་མ་ང་ཚོས་ཁྱོན་ནས་དབྱིན་ཇི་གཏང་གི་མེད་པ་སོང་ཙང་དབྱིན་ཇི་གི་དོགས་པ་བྱེད་གི་འདུག་ད་ར་ཤི་ཡའི་ཤུགས་རྐྱེན་ཡོད་རེད་བསམ་ར་ཤི་ཡའི་གི་ཕུ་བརྒྱབ་བྱས་ཨ་ནི་དབྱིན་ཇི་གཏང་གི་ཡོད་མ་རེད་བསམ་བསམ་བློ་ཞིག་བྱས་དབྱིན་ཇི་གི་ས་ཉུལ་རྩད་ཞིབ་ཉུལ་ཞིབ་བྱེད་ག་ཡོང་དང་ཚོང་དང་ཆོས་སྤེལ་ག་དང་དེ་འདྲའི་གི་རྣམ་པའི་ཐོག་ནས་མང་པོ་ཡོང་གི་ཡོད་རེད་དེ་དབྱིན་ཇི་ཁྱོན་ནས་ང་ཚོས་གཏང་གི་ཡོད་མ་རེད་བ་ད་དབྱིན་ཇི་མ་གཏང་དུས་སྐབས་སུ་ཁོ་ཚོས་ག་རེ་གཏང་ཡོད་རེད་ཟེར་དུས་སྐབས་སུ་ཁོ་ཚོས་གི་རྒྱ་གར་བའི་མི་སེར་དབྱིན་ཇི་ཀྱི་གཞུང་ནང་ལས་ཀ་བྱེད་མཁན། སཱ་ར་ཅན་དྲ་དཱ་སི་ལབ་མཁན། སཱ་ར་ཅན་དྲ་དཱ་སི་ལབ་མཁན་འདི། ཡིན་པ་དེ་རྒྱ་གར་བ་རེད། ཡིན་ནའང་ཁོའི་ལས་ཀ་དེ་ག་རེ་བྱེད་དགོས་རེད་ཟེར་ན་དབྱིན་ཇི་ཀྱི་སོ་པ་རེད། ཨ་ནི་ཁོ་རང་བོད་ལ་ཡོང་དུས་སྐབས་སུ་ག་འདྲ་ཟེར་ཡོང་བ་རེད་ཟེར་ན། ཆོས་བྱེད་མཁན་ཡིན་ཟེར་ཧ་ལམ་ཁོས་བོད་ཡིག་ཤེས། བོད་པའི་གི་ཚིག་མཛོད་སྔ་ཤོས་གྲས་ཀྱི་སཱ་ར་ཅན་དྲ་དཱ་ཚིག་མཛོད་ལབ་མཁན་ཅིག་ཡོད Dictionary ལབ་མཁན་ཅིག་ཡོད་རེད།
ཙམ་མ་ཟད་པས་ཀྱི་ཁོས་ཀྱིས། ས་སྐྱ་དང་རྒྱང་རྩེ་དཔལ་འཁོར་མཆོད་རྟེན་དང་དེ་ཚོ་ལ་ཞེ་པོ་ཅིག་རྒྱུན་རིང་པོ་བསྡད་དཔེ་ཆ་ལུགས་ཚོགས་ཞིབ་ཀློག་བྱས་ཏེ། ཡང་སོ་པ་རེད་ཨ་ནི་ཆོས་པ་ཡིན་མདོག་མདོག་བྱེད་དགོས་རེད་བ། ཁོས་ཀྱིས་རྒྱ་གར་ལ་ཕར་དཔེ་ཆ་མང་པོ་བཏང་རྒྱུ། རྒྱ་གར་གྱི་དེ་འདྲ་ལག་ནོ་ལག་པོ་ར་དེའི་ནང་ལ་སྔ་གོང་ལ་ཡོད་རྒྱུ་གི་པ་ཊ་ན་ལབ་མཁན་ཅིག་འདུག་པ་ཊ་ན་ལབ་མཁན་དེ་ལ་དཔེ་མཛོད་ཁང་ཅིག་འདུག་དེའི་ནང་ལ། ས་ར་ཅན་དྲ་དཱ་སི་གིས་སྔོན་མ་བོད་ལ་ཡོང་སོ་པ་བྱས་ཨ་ནི་ཆོས་པ་ཡིན་མདོག་མདོག་བྱས་ཀྱི་དཔེ་ཆ་མཁོ་སྒྲུབ་བྱས་རྒྱུ་དེབ་དེ་ཚོ་རྒྱ་གར་ལ་བཏང་རྒྱུ་དེ་དེ་འདྲ་པ་ཊ་ན་དཔེ་མཛོད་ཁང་ཟེར་མཁན་དེ་ལ་འདུག་བ་ལས།

ར་ཤི་ཡའི་དེ་དབྱིན་ཇིའི་མི་རིགས་རེད་བ་ཨུ་རུ་སུ་དཀར་པོ་ལབ་དུས་སྐབས་སུ་ར་ཤི་ཡའི་ར་ཤི་ཡའི་གི་ད་དེ་བླ་གོ་མོན་ཏུ་འགྲོ་གོ་ལ་བྱང་དང་ནུབ་བྱང་ནུབ་གི་རྒྱལ་རྒྱུད་དེ་གང་ཅེ་ར་ཤི་ཡའི་དེ་ཕྱེད་ཀ་དེ་ཡོ་རོབ་གི་མི་ཡི་གི་རིགས་རེད་བ་ད་ཟེར་ན་དེ་བྱེད་དུས་སྐབས་སུ་ར་ཤི་ཡའི་དེ་བོད་ལ་ཡོང་ཡ་ཡང་ཡང་དབྱིན་ཇིའི་རིགས་ཡིན་པ་སོང་ཙང་མི་རིགས་དཀར་པོ་ཡིན་པ་སོང་ཙང་བོད་པས་བཏང་གི་ཡོད་མ་རེད་ར་ཤི་ཡའི་མི་མང་པོ་ཕར་ལོག་གི་ཡོད་རེད་བ་ཨ་ནི་ཁོ་ཚོས་སུ་བཏང་བེད་སྤྱོད་བྱེད་གི་ཡོད་རེད་ཟེར་ན་སོག་པོ་བེད་སྤྱོད་བྱེད་གི་ཡོད་རེད་ད་གི་དཔེ་བཞག་ན་ར་ཤི་ཡའི་མངའ་ཁོངས་ནང་ལ་དེ་ཤ་ང་ཚོའི་སོག་པོ་དེ་འདྲ་ཡོད་པ

སྔགས་པ་གྲྭ་ཚང་གི་ད་མཁན་ཁྲི་པ་ལབ་དགོས་རེད་དེ་ཐོན་ཅིག་ད་དེ་ཐོན་པ་ན་རྡོ་རྗེ་སློབ་དཔོན་སྔགས་པ་གྲྭ་ཚང་གི་རྡོ་རྗེ་སློབ་དཔོན་དེ་ཐོན་པ་ན་བཀྲ་ཤིས་ལྷུན་པོ་གི་ནང་ནས། བླ་མ་ཟེར་དགོས་རེད་ཁ་ལོ་རེ་རྩ་ཆེ་བོ་ལོ་ཞེ་བོ་ཅིག་ཡང་ཤེས་བྱ་ཡོན་ཏན་མཐོ་ཤོས་ཅིག་ལ་བརྩི་གི་འདུག་ཨ། དེས་རྡོ་རྗེ་སློབ་དཔོན་དེ་ཐོན་པ་ཡིན་པར་སོང་ཙང་ཁོ་རང་སྤྱི་བཏང་གི་སློབ་སྦྱོང་ཡག་པོ་ཞེ་བོ་བྱས་ནས་སེང་ཆེན་སྤྲུལ་སྐུ་བློ་བཟང་དཔལ་ལྡན་ཡེ་ཤེས་ཡིན་པ་བར་བྱས། དཔལ་ལྡན་སེང་ཆེན་དཔལ་ལྡན་ཆོས་འཕེལ་ཡིན་སེང་ཆེན་སྤྲུལ་སྐུ་དཔལ་ལྡན་ཆོས་འཕེལ་དཔེ་ཆ་ཡག་པོ་ཞེ་བོ་བྱས་ཀྱི་ཨ་ནི་ཁོ་རང་ད་གན་ཡོལ་སི་ན་འབྲེལ་ཡོད་ལོ་ཅིག་མེད་དེ་སྔགས་པ་གྲྭ་ཚང་ལ་ཁྱུར་རྗེས

ཕ་ལྷའི་ལྕམ་དང་མཉམ་པོ་འབྲེལ་བ་ལས་བྱུང་ཨ་ནི་དེ་ནི་ཡིས་ཕ་ལྷའི་ལྕམ་བརྒྱུད་ཀྱིས་ཨ་ནི་ཁོ་རང་གི་དགེ་རྒན་ལ་འབྲོང་རྩེ་དང་འབྲོང་རྩེ་དེ་ཕ་ལྷ་དང་མཉམ་པོ་ག་རེ་ཟེར་ན་མཆོད་ཡོན་ཇི་ལྟར་ལོ་བྱེད་ཀྱི་འདུག་ཨ་འབྲོང་རྩེ་གི་ག་རེ་ཟེར་ན་དེ་བློ་བཟང་དཔལ་ལྡན་ཆོས་འཕེལ་མཆོད་ཡོན་འབྲེལ་བ་ལས་བཟོས་ཀྱིས་ཨ་ནི་ད་ཁུལ་གྱི་ས་སྐྱ་དང་ངོར་དགོན་པ་དང་རྒྱང་རྩེ་དང་དེའི་དེའི་དཔལ་འཁོར་ཆོས་སྡེ་དང་དེའི་དེའི་ཁུལ་ལ་ཆེས་ལྷག་པར་དུ་ཡར་འབྲོག་གཡུ་མཚོ་དེ་ཚོ་ལ་ཨ་ནི་ས་ཐིག་དེ་འདྲ་བླངས་འདུག་ཨ་ཕ་ལྷ་ཡར་འབྲོག་གཡུ་མཚོ་དེ་ཚོ་ལ་ས་ཐིག་ལེན་མཁན་ཐོག་མ་ས་ར་ཅན་ད་ད་སི་ཡིན་པ་ཡོད་ད་ཁོ་རང་ག་ཚེ་ལོ་གསུམ་ཙམ་ཐུག་ཚེ་བསྡད་རེད་ད་ཏུ་སི་ཏེ་དབུས་གཙང་ངོས་ལ་ཏུ་སི་ནས་ཅིག་ཆོས་བྱེད་ཀྱི་ཡོད་མདོག་མདོག་བྱས་དོན་དངོས་ཐོག། དབྱིན་ཇི་གི་ག་རེ་ཟེར་ར་ཤི་ཡའི་འབྲེལ་བ་ག་རེ་འདུག་བོད་ཀྱི་མཐོ་རིམ་སྐུ་དྲག་གི་མི་སྣ་སུ་འདུག་དབང་སྒྱུར་འགྲོ་སྟངས་ལོ་རིས་ག་འདྲས་རེད་འདུག་རྒྱ་མི་གི་གནས་སྟངས་ག་རེ་རེད་འདུག་དེ་འདྲ་ལྟ་རྟོག་བྱེད་ཀྱི་ཡོད་རེད་བ། དེ་འདྲ་ལྟ་རྟོག་བྱེད་དུས་སྐབས་སུ་མཐའ་མ་དེ་དེ་བོད་གཞུང་གི་སོ་པ་ཡིན་པ་ཧ་གོ་རྗེས་ཨ་ནི་ཁོ་སེམས་ཁ་བཏང་ར་ཁོ་སེམས་ཁ་བཏང་དུས་སུ་ཁོ་རྒྱ་གར་ལ་ཕར་སངས་ད་རྒྱ་ཉེ་ཆུང་གཉིས་བྲོས་ཕྱིན་རེད། བྲོས་ཕྱིན་པ་ལ་བརྟེན་རྗེས་ད་དེ་ལ་མཆོད་ཡོན་འབྲེལ་བ་ཡོད་རྒྱུ་གི་སྒེར་ཕ་ལྷ་དང་སེང་ཆེན་བླ་མ་གཉིས་ལ་བོད་གཞུང་གིས་འཛིན་བཟུང་དོ་དམ་དང་ཆད་པ་བཀལ་བ། ཆད་པ་བཀལ་བས་མི་ཚད་ནི་སེང་ཆེན་དེའི་རྗེས་སུ་ག་རེ་ཟེར་ན་འཛིན་བཟུང་ཤུགས་ཆེ་བོ་ལུས་བྱས་ཏེ་ཕྱི་རྒྱལ་གྱི་སོ་པ་དང་འབྲེལ་བ་བྱས་ཤག་ཟེར་ཀོང་པོ་ལ་མར་རྒྱང་འབུད་ལུས་ཅིག་དང་དོ་དམ་ལུས་དང་ཐ་མ་དེ་ཀོང་པོ་བཀྲོངས་པའི་གི་དེ་འདུག་གནས་ཚུལ་དེ་འདྲ་འདུག་ད་དེ་ལ་བརྟེན་རྗེས་ནི་སེང་ཆེན་ཁོ་རང་གི་རྒྱབ་དྲུང་བློ་བཟང་ཚེ་རིང་ལབ་མཁན་ཅིག་ཡོད། དེས་མཐའ་མ་འདི་བྲོས་ཀྱིས་རྒྱ་གར་ལ་བྲོས་མཐར་དུ་ལམ་ཀ་ནས་བྲོས་ཤིང། ཨ་ནི་འདི་འདྲས་ཀྱིས་བྱས་ཀྱིས་ད་སེང་ཆེན་འདི། ཨ་རིག་སྐབས་དེ་དུས་བཀྲ་ཤིས་ལྷུན་པོ་གི་དགོན་པའི་ནང་ལ་དགེ་ཕྲུག་མང་པོ་ཡོད་སྐྱོར་དང་མཚན་སྙན་གྲགས་ཆེན་པོ་ལོ་ཅི་བླ་མ་ཆེན་པོ་ཞེ་བོ་ཅིག་རེད་འདུག་དེས་བྱས་ཀྱིས་ད་ཨ་ནི་བཀྲ་ཤིས་ལྷུན་པོ་གི་བླ་བྲང་གི་ཞབས་གྲས་རེད་དགེ་འདུན་པ་རེད་དེ་ཚོ་སེང་ཆེན་ལ་ཨ་ནི་ག་རེ་ཟེར་ན་འདི་འདྲས་ཀྱིས་ཆད་པ་བཏང་རྗེས་སུ་ད་སེང་ཆེན་མཐའ་མ་དེ་བཀྲོངས་ཡིན་བཀྲོངས་འདུག་བཀྲོངས་ཀྱིས་ཆུ་ལ་སྐྱུར་སྐྱུར་སོ་རེ་བྱས་ཤིང་ཀོང་པོ་གི་ནང་ལ་ཨ་ནི་འདི་འདྲས་ལས་བྱས་པ་དེ་རྦད་དེ་ཞེ་བོ་ཅིག་གང་མིན་ཚད་ཅིག་བྱས་བྱུང་ཟེར། ང་ཚོའི་བར་སྐབས་ཕྱི་ནས་ད་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བླ་བྲང་གཉིས་མ་མཐུན་པའི་གི་རྐྱེན་བྱས་རྗེས་རྒྱ་ནག་དམར་པོ་བོད་ལ་ཡོང་བ་ལ་ང་ཚོས་ཀྱི་མཐུན་རྐྱེན་ཞེ་བོ་ཅིག་ག་རེ་ཟེར་ན་སྦྱར་རྒྱུ་སོར་བྱུང་བ་ད་རང་བཞིན་གྱི་སྦྱར་རྒྱུ་སོར་བྱུང་བསྡད་པ་རེད་ད་དེའི་དཀའ་ངལ་ཞེ་བོ་རེད། འདི་གི་གཞུང་དང་བླ་བྲང་གི་བློ་བཟང་དཔལ་ལྡན། ཆོས་འཕེལ་ས་ར་ཅན་ད་ད་སི་གཉིས་འདི་གི་དེ་བྱས་ལ་འབྲེལ་བ་བྱུང། དེའི་འབྲེལ་བ་བྱུང་བ་དེ་ལ་བརྟེན་བྱས་ཁོ་སོ་པ་ཡིན་པར་བྱས་དེ་ལ་བཀྲ་ཤིས་ལྷུན་པོ་གི་ག་རེ་ཟེར་ན་བཀྲ་ཤིས་ལྷུན་པོ་བོད་གཞུང་གི་ག་རེ་ཟེར་ན་སོ་པ་དང་འབྲེལ་བ་བྱས་པ་དེ་གི་འགྲིག་གི་མ་འགྲིག་པའི་གི། ཉེས་པ་དེ་འདྲ་བཏང་ཉེས་པ་བཏང་རྒྱུ་དེ་སྲོག་ཐོག་ལོ་རྗེས་ལ་ད་ཅི་བཏང་འདའི་དུ་བ་ལྐོག་གསོད་ལོ་རྗེས་བཏང་གནང་ཞེས་འཛིན་བཟུང་བྱས་རྗེས་ཨ་ནི་ཐ་མ་དེ་ཨ་ནི་བཀྲ་ཤིས་ལྷུན་པོའི་སྐུ་གཞོགས་དེ་དགོངས་པ་ལ་མ་འགྲོ་བ་བྱས་རྗེས་དེ་བླ་བྲང་གིས་བྱས་ཙམ་ད་ཡི་དོན་དངོས་ཐོག། ཉེ་རབས་བོད་ཀྱི་བོད་གཞུང་དང་བཀྲ་ཤིས་ལྷུན་པོ་བླ་བྲང་གཉིས་བར་ལ་དཀའ་ངལ་མང་པོ་འཕྲད་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གསུམ་ནས་བྱས་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་བར་དུ་འཕྲད་འཕྲད་རེད་འདུག་པཎ་ཆེན་སྐུ་ཕྲེང་དགུ་པའི་སྐབས་སུ་ཡིན་པ་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་རེད་པཎ་རྒྱལ་བ་སྐུ་ཕྲེང་བཅུ་བཞི་དང་པཎ་ཆེན་སྐུ་ཕྲེང་བཅུ་པའི་སྐབས་སུ་ཡིན་པ་ན་རེད་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བར་ལ་དཀའ་ངལ་ལོ་རྒྱུས་འཕྲད་རྗེས་དེའི་གོ་སྐབས་ལ་ཟིན་རྗེས་ཨ་ནི་ང་ཚོས་གི་གོ་སྐབས་ཟིན་པ་ཟེར་ན་དེའི་གི་ང་ཚོ་ནང་མ་མཐུན་པ་བྱས་རྗེས་ཞེ་པོ་ཅིག་ང་ཚོས་འཐུས་ཤོར་དང་རྒྱ་ནག་དང་དབྱིན་ཇི་དེ་མང་པོ་ཅིག་གིས་བོད་ནང་ལ་འདྲ་མི་འདྲ་བྱེད་ཀྱི་གོ་སྐབས་རག་རེད་པ། ད་དེ་དེ་འདྲ་བྱས་ཏེ་ང་ཚོས་ངོ་ཐོག་ལས་བལྟས་པ་ཡིན་ན་བོད་གཞུང་དང་བཀྲ་ཤིས་ལྷུན་པོ་གཉིས་མཐུན་མི་འདུག་རྒྱལ་བ་པཎ་ཆེན་གཉིས་མཐུན་མི་འདུག་ལབ་ག་བྱེད་ཀྱི་ཡོད་པ་རེད་དེ་ང་རང་ཚོ་ནམ་རྒྱུན་གྲོང་གསེབ་མི་དེ་ག་རང་ལབ་ཀྱི་འདུག་ང་ཚོ་སྔོན་མ་བོད་ལ་བསྡད་དུས་སྒོས་སུ་ད་གཞུང་དང་བླ་བྲང་གཉིས་བལྟས་ཏེ་མ་འགྲིག་ཅེས་ས་བྱེད་དོ་ད་ང་ཚོས་ཞིབ་འཇུག་ཡག་པོ་བྱས་པ་ཡིན་ན། དངོས་གནས་དྲང་གནས་དུས་སྐབས་དུས་ཚོད་སུས་དཀྲུག་ཤིང་བརྒྱབ་འདུག་ཟེར་ན་དབྱིན་ཇི་དང། རྒྱ་ནག་མན་ཇུའི་གཞུང་གཉིས་ཀྱིས་ཞེ་པོ་ཅིག་དཀྲུགས་ཀྱི་འདུག་ད་རེད་དཀྲུགས་པ་རེད་དེ་དུས་རེད་སྐབས་དུས་སྒོས་སུ་ང་ཚོས་ཀྱི་རྒྱལ་བ་པཎ་ཆེན་གཉིས་ཀྱི་མཚན་བེད་སྤྱོད་བྱས་ཨ་ནི་འོག་ཏུ་གཞུང་གི་སྐུ་དྲག་དང་བླ་བྲང་སྐུ་དྲག་གཉིས་ཀྱི་སོ་སོའི་ཁེ་ཕན་ཆུང་ཆུང་ལ་ཨ་ནི་དབྱིན་ཇི་དང་རྒྱ་མི་གི་མགོ་སྐོར་གྱི་འོག་ལ་ཚུད་རྗེས་ཨ་ནི་ང་རང་ཚོ་དངོས་གནས་གཅིག་སྒྲིལ་གྱི་སྟོབས་ཤུགས་ཟེར་ན་འདྲ་དེའི་ཐོག་ལ་བསམ་བློ་བཏང་མ་ཐུབ་པ་བྱས་རྗེས་ཁོ་ཚོས་ག་རེ་བཤད་པ་དེ་རེད་བསམ་བསམ་གྱིས

ད་གྲོས་ཚོགས་རུ་རྒྱུ་ཡང་འདྲ་དེ་འདྲ་བྱས་འདས་ནས་ད་ཁོང་གི་སྐུ་དྲག་གང་གའི་ནང་ལ་ཕྱིན་ནས་ཨ་ནི་ཨུ་རུ་སུ་གི་ཤུགས་དེ་ཡོད་མེད་དེ་དྲི་བ་མང་པོ་ཅིག་བྱས་པ་རེད། དེ་འདྲ་སོང་ཙང་ཨ་ནི་གང་འཚམས་སོང་ནས་མི་ཡི་ཁ་སོང་རེད་ད་དྲི་བ་ཞིབ་བྱེད་ཀི་སྲིད་དུ་ཨ་ནི་དེ་ནས་བོད་གཞུང་དོགས་པ་ཟ་ནས་བྱས། ཨ་ནི་ལམ་སང་འཇུ་ཡག་བསམ་བློ་བཏང་གནང་འགྲོ་ཁོང་གསང་བརྡ་བྱུང་ཨ་ལམ་སང་ཁོ་བྲོས་ཕྱིན་པ་རེད་བྲོས་ཕྱིན་ནས་རྒྱ་གར་ཕར་བྲོས་ཕྱིན་ནས་འཇུ་མ་ཐུབ་པ་རེད། ཡིན་ནའི་ཁོང་གིས། འདི་བྱས་བཞག་ཡོད་རེད་ཁ་སོག་རེད། ལས་ཀ་བྱས་བཞག་ཡོད་རེད་བོད་ནང་ལ། ད་ལྟ་ཁོང་གིས Dictionary ཡག་པོ་འདི་ཚིག་མཛོད་ཡག་པོ་འདི་ཁོང་གིས་བཟོས་པ་རེད། ད་འདི་ཚིག་མཛོད་ཀྱི་ང་ཚོ་བོད་ཡིག་དང། དབྱིན་ཇིའི་ནང་གི་ཚིག་མཛོད་ཡག་ཤོས་ཡོད་རབས་ཅིག། ད་ལྟ་ས་རད་ཅན་དྲ་དཱ་ས་གི་ཚིག་མཛོད་འདི་ལ་བྱེད་ཀྱི་ཡོད་རེད། ད་བཀུར་སྟི་ཆེན་པོ་ཞིག་འདུག་གོ། འོ་འདི་གནང་མཁན་དེ་ཁོང་རེད། ད་གོ་དེ་ནས་ཁོང་ཕར་ཕྱིན་ནས། ད་ཁོང་གིས་དགེ་ཕྲུག་ཅིག་ཉར་བ་རེད།

བཀྲ་ཤིས་ལྷུན་པོ་ལའང་སྐྱོན་བྱུང་བ་རེད། ཕ་ལྷ་ལའང་ཞེ་དྲག་སྐྱོན་བྱུང་བ་རེད། སེང་ཆེན་བླ་མ་ལའང་སྐྱོན་ཞེ་དྲག་བྱུང་བ་རེད། བོད་གཞུང་དང། གར་སོགས་རེད། བཀྲ་ཤིས་ལྷུན་པོ་བར་ལ་རྒྱང་ཐག་ཏོག་ཙམ་ཡོང་ཨ་དེ་སེང་ཆེན་བླ་མ་འདི་ཚོ་ཀོང་པོ་བཏང་ནས། དཔལ། ཁྱིམ་ལ་བཅར་ན་ཅི་ལྟར་བྱེད་འདི་བྱེད་ཆག་བྱུང་བ་རེད་འདི་སོང་ཙང། བཀྲ་ཤིས་ལྷུན་པོའི། འདིའི་དྲི་བ་གར་སོགས་རེད་བས། སྐྱབས་དབྱིངས་སོང་ཙང། བཀྲ་ཤིས་ལྷུན་པོ་ལའང་ཞེ་དྲག་ཕི་གས་ཕོག་བྱས། འདིའི་གི་ཐོག་དེ། སྐྱོན་ཆེན་པོ་གཅིག་ད། གཞུང་དང་བླ་གཞུང་གཉིས་ཀྱི་བར་ལ་སྐྱོན་ཆེན་པོ་གཅིག་འདིའི་གི་ཐོག་ནས་ལྷག་པ་རེད། གོང་གི་རྒྱུ་མཚན་དང་འདྲ་བའི་རྐྱེན་གཞན་དག་མང་པོའི་ཐོག་ནས་བོད་གཞུང་གིས་རྒྱ་གར་གྱི་དབང་འཛིན་དབྱིན་ཇིར་དོགས་པ་ཆེན་པོ་གནང་དགོས་བྱུང་སྟེ། ས་མཚམས་ཡས་མས་ཚང་མར་ཕྱི་རྒྱལ་གྱི་མི་རིགས་གནས་མཇལ་དང་རི་དང་མཚོ་སོགས་ལ་ལྟད་མོ། ལྟད་མོར་མིང་བཏགས་ཏེ། འབྱོར་རིགས་བོད་ནང་བཏང་ཤོར་མེད་པ་དགོས་རྒྱུའི་བཀའ་རྒྱ་བསྩལ་བ་དང། སྐྱབས་དབྱིངས་སེང་ཆེན་ལ་ཉེས་ཆད་ནན་པོ་གནང་བའི་རྐྱེན་ལས་བཀྲ་ཤིས་ལྷུན་པོའི་བླ་བྲང་གི་ཞབས་འབྲིང་རྣམས་ནས་ཀྱང་བོད་གཞུང་ལ་མི་དགའ་བའི་ས་བོན་ངན་པ་ཞིག་ཀྱང་འདི་དུས་བྱུང་བ་རེད་ས། བྱས་ཙང། ད་འདིའི་དོན་རྐྱེན་འདི་དང་དུས་མཚུངས་ཡང་སྐབས་དེ་དུས་བོད་དང་གོར་ཁའི་དམག་འཁྲུག་གི་ཉེན་ཁ་ཅིག་གི་བྱུང་བ་དང་སྐབས་དེ་དུས་ཡིན་པས་ན་སྲིད་སྐྱོང་དགོངས་པ་རྫོགས་པ་དང་ཨ་ནི་དེ་མོ་སྲིད་སྐྱོང་ལ་བསྐྱར་དུ་བསྐོ་གཞག་ཞུས་པ་འདི་འདྲས་ཀྱི་གནས་ཚུལ་བཅས་ཐོན་ཡོད་ས་རེད་བ། བྱས་ཙང། ད་ལྟ་མཚམས་འདས་ནི་འབྲེལ་ཡོད་ཀྱི་གནས་ཚུལ་འདི་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་གནང་བ་འདི་དེ་ནི་ཞུ་གི་ཡིན་དེ་ནས་མུ་མཐུད་འཇམ་དབྱངས་སྟོབས་ལགས་ཀྱིས་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་གསུམ་གྱི་ཚོགས་མཆོད་སེར་སྦྲེང་དགོང་དག་འདི་ལྷ་སའི་ཕྱི་ནས་ཡོང་མཁན་འགྲུལ་པར་འགྲོས་མེད་འགྲོ། འགྲུལ་པ་འདི་འདྲའི་གི་ཟོང་རག་ས་ཡིན་འདི། བལ་པོའི་ཚོང་ཁང་ཁོའི་ནང་ལ། བྱི་རུ་ཉོ་ག་ཕྱིན། ཨ་ནི་བྱི་རུ་ད། ཉོ་ཚོང་རུ་མ་འགྲིག་པའི་སྐབས་ལ་བལ་པོས་ཟེར་ནས་བྱི་རུ་ད། ཨ་ཅེས་འདི་ཁྱེར་སོང་ཟེར་ནས་རྐུན་ཁ་བཙུགས་པ་རེད། ད་འདི་འདྲའི་རྐུན་ཁ་བཙུགས་དུས། རྒྱ་འདྲེ་རྒྱབ་པའི་རྒྱབ་ལངས་འདི། བོད་པའི་མིས་བྱས།

བྱུང་བའི་སྒང་ལ་རྗེས་མ་ཕར་བྱས་ཚུར་བྱས་བལ་པོའི་ཚོང་ཁང་གི་རྒྱུ་དངོས་པོ་ག་ཚོད་ཡོད་པ་དེ་ག་དེ་བོད་གཞུང་ནས་ལོག་སྤྲོད་བྱས་ན་ཁོང་ཚོས་ཐོ་རོ་ཅིག་ཐུ་རུ་མན་འགྲོ་ད་དངུལ་སྲང་དྲུག་ཁྲི་ཅིག་ཅིག་ཟེར་མཁན་དེ་རེད་ད་དེ་དངུལ་དཀར་པོ་རེད་དངུལ་དངུལ་རྐྱང་ལ་བརྩིས་པའི་དེ་རེད་དེང་སང་ནང་བཞིན་གྱི་སྲང་བརྩི་སྟངས་དེ་མ་རེད་སྔ་མོའི་དངུལ་དངུལ་རྐྱང་ལ་བརྩིས་པའི་སྲང་དེ་རེད་དངུལ་ཕོན་ཆེན་པོ་རེད་ད་དེ་ག་དེ་ཨ་ནི་བོད་གཞུང་ནས་ལོག་སྤྲོད་གནང་ནས་ཨ་ནི་དམག་མ་བྱུང་ཙམ་བྱུང་བ་རེད། བྱུང་བ་རེད་ད་དེའི་དངུལ་འབབ་དེ་གའི་དེ་ཚང་མ་ཆ་ཧན་ཧོ་ཐོག་ཐུ་ཟེར་ཡག་དེ་སྐུ་མདུན་བཅུ་གསུམ་པ་ཆེན་པོའི་སྦྱིན་བདག་གྲངས་རེད་སོག་ཡུལ་ནས་ཕེབས་པ་རེད། ཁོང་གིས་དེ་གའི་དངུལ་དེ་དེ་ཁོང་གིས་འབུལ་རྒྱུ་ཞུས་པ་ཡིན་ཟེར་ནས་འབུལ་སྒྲུབ་ཞུས་པ་རེད་པས། བྱས་ཙང་ཤིང་སྟག་སིམ་ལའི་ཆིངས་ཡིག་སྐབས་ལ་རྒྱ་མིས་ཟེར་གྱི་ཡོད་རེད། ང་ཚོས་ཕྱི་དངུལ་སྒོར་མོ་འབུམ་ལྔ། འབུམ་བདུན་ཅུ་དོན་ལྔ་ནས་འབུམ་ལྔ་ཆག་ཡང་བཏང་རེད་ད་འབུམ་བདུན་ཅུ་ཐམ་པ་རེད། འདི་ཚོ་ང་ཚོས་རྒྱ་མིས་སྤྲད་པ་ཡིན་དེ་འདྲས་སོང་ཙང། ཨ་ནི་བོད་རྒྱ་མིའི་ཁོངས་ཡིན་པའི་ཁུངས་སྐྱེལ་ཡིན་ཟེར་བ་རེད། བྱས་ཙང་དེའི་ལན་གྱི་བཤད་སྒྲས་གསུངས་པ་རེད་ཨ་ནི་བལ་པོ་ད་འདི་འདྲས་བྱུང་བའི་སྒང་ལ། ཆ་ཧན་ཧོ་ཐོག་ཐུས་ཨ་ནི་དངུལ་སྲང་དྲུག་ཁྲི་འདི་འདྲས་ཀྱིས་ཨ་ནི་གནང་བ་རེད་ཨ་ནི་ཆ་ཧན་ཧོ་ཐོག་ཐུས་དངུལ་སྤྲད་ཙང་ང་ཚོ་ཨ་ནི་སོག་པོའི་འོག་ལ་འགྲོ་དགོས་རེད་པས་ཟེར་བྱས་ནི་ཁུངས་སྐྱེལ་སྐད་ཆ་བྱུང་བ་རེད། འོ་ད་དེ་ཤིང་སྟག་སིམ་ལའི་ཆིངས་ཡིག་སྐབས་ལ་དོན་ཚན་གྲངས་ལ་གནང་ཡག་ཅིག་དངུལ་འདི་གཅིག་འདི་རེད། ད་འདི་ནས་རྟ་ཚག་རྗེ་དྲུང་ཐོང་ཤན་ཧོ་ཐོག་ཐུ་བོད་ཀྱི་སྲིད་སྐྱོང་གི་ཁྲི་ལོ་བཅུ་གཉིས་གནང་སྟེ།

ལྷ་མོའི་ཟབ་གསོལ་དང་ཁྲུས་ཁོངས་རྒན་བྱིས་ཡོངས་ལ་རིམས་སྲུང་བསྩལ་ཁར། སྲིད་སྐྱོང་ཉིད་ལའང་འབྲུམ་པ་བཞེས་ཏེ་མིག་འཕྲུལ་ལྟ་བུར་འབྲུམ་ནད་ཤིན་ཏུ་ཡང་པོ་གྱུར་པས་བྱིས་པ། ཁྲི་ཕྲག་མང་པོའི་ནད་ལས་ཐར་བའི་རྟགས་མཚར་ལྷ་འབྲུམ་དཀར་པོ་ཞེས་གྲགས་པ་དང། ད་འདི་སྐད་གྲགས་ཞེ་དྲག་ཡོད། ལྷ་འབྲུམ་རེ་རེ་བྱུང་བའི་སྒང་ལ། སྔ་མོ་བོད་ལ་འདི་མེད་པ་འདྲ་འདུག། ལྷ་འབྲུམ་བཙུགས་ཡག་དེ་མེད་ཙང། ཨ་ནི་བལྟས་ཏེ་མི་ཞེ་པོ་ཤི་བ་རེད་ལྷ་འབྲུམ་དེ་རྡེབ་རྡེབ་ལ། བྱས་ཙང་ལྷ་འབྲུམ་གྱི་ལྷ་སའི་ནང་ལྷ་འབྲུམ་འདུག་ཟེར་སྐད་ཅིག་བྱུང་མོ་ད་ག། ལམ་སང་ཨ་ནི་རྟ་ཚག་རིན་པོ་ཆེ་དེར་ཕེབས་རེད་དཔལ་ལྕོག་ལ་ཕེབས་ན་དཔལ་ལྷའི་ཟབ་གསོལ་གནང་ཨ་ནི་བི་བའི་འདི་གནང་རྒྱུ་ཡོད་རེད་ནད་རྐྱལ་ཟེར་ཅིག་ཁ་བསྡམ་རྒྱུ་ཡོད་རེད་དཔལ་ལྕོག་འོ་འདི་གི་ཁ་བསྡམ་གནང་རེད་ད། ནད་ཀྱི་རྐྱལ་པ་ཟེར་བྱས་ནི་ལྷ་མོའི་རྟེན་རྫས་ཀྱི་ནང་འདི་རྐྱལ་པ་དེ་ཁ་བསྡམ་གནང་དུས་རྟ་ཚག་རིན་པོ་ཆེ་རང་ལ་ལྷ་འབྲུམ་ཕོག་རེད་བྱིས་པ་བརྒྱ་ཕྲག་ཁྲི་ཕྲག་མང་པོའི་ནད་ལས་ཐར་བའི་རྟགས་མཚར་ལྷ་འབྲུམ་དཀར་པོ་ཞེས་གྲགས་པ་དང། ཆབ་འབངས་ལ་བྱམས་བརྩེ་ཆེ་བས་དབུས་གཙང་དུ་འབྲུ་ཁལ་རེར་དངུལ་ཞོ་གསུམ་རེ་བྱེད་སྐབས་གློ་བུར་རིན་གོང་འཕར་ཏེ་ཁལ་རེར་དངུལ་ཞོ་དྲུག་སྐར་ལྔ་ཙམ་ལ་སྤྲོད་ལེན་བྱས་པས་སྲིད་སྐྱོང་ནས་སྐུ་སྒེར་ཀུན་བདེ་གླིང་གི་བླ་བྲང་ཁོངས་བཀར་འབྲུ་ཡོད་རིགས་བཏོན་ཏེ་རིན་གོང་གཅོག་ཐབས་གནང་བས་རེ་ཞིག་རིན་གོང་གཏན་འབེབས་ཐུབ་པས་ལྷ་ས་བ་རྣམས་ནས་ཞོ་ལྔའི་རྒད་པོ་ཞེས་བསྟོད་སྨད་ཟུང་དུ་འབྲེལ་བའི་མཚན་ཆགས་པ་རེད་ཟེར་བསྟན་སྲིད་ཀྱི་ཞབས་རིམ་བཀའ་གཉན་མང་པོ་གནང་བས་སྐུ་ཚེར་བར་ཆད་བྱུང་ཞེས་གཟུར་གནས་པའི་དམ་པ་མང་པོའི་གསུང་ལས་ཐོས་ཤིང། ད་དེ་ནས་རྟ་ཚག་རིན་པོ་ཆེ་དགོངས་པ་རྫོགས་ཙང་བོད་ལྗོངས་ཚོགས་འདུའི་སྤྱི་མོས་ལྟར་བསྟན་གླིང་དེ་མོ་རིན་པོ་ཆེ་ཆེ་རན། སན་ཞིག་ཧུ་ཐོག་ཏུ་ངག་དབང་བློ་བཟང་འཕྲིན་ལས་རབ་རྒྱས་སྲིད་སྐྱོང་གི་ཁྲི་ལ་བཀོད་ཟེར། ལོངས། ཡང་སྐབས་དེ་དུས་ད་ག་ནང་བཞིན་གྱི་ད་གོང་གི་གནས་ཚུལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་བོད་དང་གོར་ཁའི་བར་དུ་ལ་དམག་འཁྲུག་གི་ཉེན་ཁ་ཅིག་བྱུང་ཡོད་ཟེར་བ་ཡང་ད་ག་ནང་བཞིན་ད་སྲིད་སྐྱོང་དགོངས་པ་ཞུས་གནང་བ་དང་དེ་མོ་སྲིད་སྐྱོང་ལ་བསྐོ་བཞག་གི་གནས་ཚུལ་ཅིག་བྱུང་ཡོད་རེད་བ།
རེད་དེ་ལྟར་གྲོས་འགོ་ལ་རྟ་ཚག་བོད་ཀྱི་རྒྱལ་སྤྲུལ་ཧོ་ཐོག་ཏུ་མང་པོ་བྱོན་པ་དང་ལྷག་པར་དུ་ཀུན་བདེ་གླིང་གི་རྒྱལ་སྤྲུལ་ཧོ་ཐོག་ཏུ་རྟ་ཚག་སྐུ་ཕྲེང་རིམ་པས་ཀྱི་ཧ་ལམ་རྒྱལ་ཐོག་གསུམ་བཞི་ཅིག་གནང་བ་ཡོད་འདིའི་ནང་ནས་ད་རྒྱལ་སྤྲུལ་ཧོ་ཐོག་ཏུ་གི་ནང་ནས་ཡག་ཤོས་ལོ་གཅིག་ཚེ་སྨོན་གླིང་གི་ནང་ནས་ངག་དབང་ཚུལ་ཁྲིམས་ཞུ་མཁན་འབྱོར་བ་ཚ་རྡོར་དེ་དང་རྟ་ཚག་ད་ལྟ་རྗེ་དྲུང་ཆོས་ཀྱི་རྒྱལ་མཚན། འདི་གཉིས་ནི་རྒྱལ་སྤྲུལ་ཧོ་ཐོག་ཏུ་བྱོན་པ་ནང་ནས་དེ་ཚོས་གཞུང་ལ་ག་རེ་ལབ་རེད་ཟེར་ན་དང་མི་མང་ལ་ཐུགས་ཕན་གསོས་ཤོས་ལོ་གཅིག་དང་མཛད་རྗེས་ཆེ་ཤོས་ལོ་ཅིག་དེ་གཉིས་ཀྱི་དུས་རིམ་འདིའི་ནང་ལ། གཞུང་ལ་བཤད་གཅིག་བཏང་གཅིག་གནང་མཁན་ལོ་ཅིག་དེ་འདྲས་ཀྱི་ཅིག་ཡོང་གི་འདུག་ཨ། ད་ཡིན་པ་ཡིན་ན། རྟ་ཚག་རྗེ་དྲུང་ཆོས་ཀྱི་རྒྱལ་མཚན་དེ་ནས་འཁོར་ཞུས་པ་དེ་བོད་ཀྱི། རྒྱལ་ཚབ་སྲིད་སྐྱོང། ད་རྒྱལ་ཚབ་ཟེར་དུས་གོང་ས་རྒྱལ་བ་རིན་པོ་ཆེ་ངོས་འཛིན་མ་ཞུས་བར་དུ་གོང་སའི་རྒྱལ་ཚབ་རེད། རྒྱལ་བ་རིན་པོ་ཆེ་ངོས་འཛིན་ཞུས་རྗེས་ཁྲི་མངའ་གསོལ་ཞུས་པ་དང་སྲིད་སྐྱོང་གི་ཕར་འགྱུར་བ་འགྲོ་གི་འདུག་ཨ། ལོ་བཅུ་གཉིས་ཙམ་གནང་བ་ཡོད་དེ་འདྲ་ཞིག་གནང་རྗེས་སྤྱི་ལོ་ཆིག་སྟོང། བརྒྱད་བརྒྱ་བརྒྱད་ཅུ་གྱ་དྲུག་ཡིན་པ་ཡོད་འདི་ཙམ་ལ་ཨ་ནི་སྐུ་གཤེགས་རེད་སྐུ་གཤེགས་པ་ཡིན་པ་སོང་ཙང་ད་དེ་མོ་ཨ་ནི་ང་ཚོའི། རྒྱལ་ཚབ་ལ་ཡང་ཡར་ཅིག་བསྐོ་གནང་བ་རེད། ད་དུས་སྐབས་དེའི་སྐབས་སུ་སླར་ཡང་ད་གིན་སྒྲོལ་དཀར་ལགས་གསུངས་གསུངས་གནང་དེ་ག་རེད། གོར་ཁའི་དམག་འཁྲུག་ཅིག་བྱུང་རྗེས། རྫོང་དཀར་དང་སྐྱིད་རོང་གཉིས་ཆར་ལ་གོར་ཁས་ལུས་སྐར་སྣ་དབང་སྒྱུར་བྱེད་པའི་དུས་སྐབས་དེ་བྱུང་རེད་ད་སྐབས་དེ་དེའི། བྲག་དཀར་རྟ་སོ་ཆོས་ཀྱི་དབང་ཕྱུག་གི་སྲས། ཀརྨ་ཀུན་བཟང་ཡིན་ནམ། དེ་འདྲས་ཅིག་ཡིན་པ་ཡོད་ཁོང་རང་གིས་དུས་སྐབས་དེའི་ཁོངས་སུ་ད། བར་འདུམ་གནང་བྱས་ཨ་ནི་གོར་ཁ་དེ་ཚོ་ཕ་ཀར་སོང་ན་རང་འཇགས་འགྲོ་ཡ་དང་ཨ་ནི་བོད་ཀྱི་རྫོང་དཀར་དེ་ཚོ་རང་བཞིན་ཚུར་ཅིག་བྱུང་བའི་ཀྱི་གནད་ཀ་གམ་ལོ་ཅིག་བྱུང་ཡོད་རེད་ད་གོར་བོད་གཉིས་ཀྱི་བར་ལ་ཡང་ཡང་འདི་འདྲས་ཀྱི་ཅིག་སྐུ་ངོ་ཞྭ་སྒབ་པས་ཀྱི་དེའི་ནང་ལ་བཀའ་གནང་ཡོད་ཀྱི་རེད་དེ་ཀ་ནང་གི་གནས་སྟངས་ཅིག་བྱུང་བསྡད་ཡོད་རེད།
ལོང། ད་ག་ནང་བཞིན་ད། སྐབས་དེ་དུས་ཡིན་པ་ཡིན་ན་ཆིག་སྟོང་བརྒྱད་བརྒྱ། བརྒྱད་ཅུ་གྱ་དགུའི་ལོ་དེ་ཐོག་མར་ཡང་ཨུ་རུ་སུ་དང་འབྲེལ་བ་བྱུང་པའི་གནས་ཚུལ་གྱི་ཐོག་ལ་ཡང་ལོ་རྒྱུས་ཀྱི་དུམ་བུ་དེ་འདྲ་ཅིག་གི་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་གནང་བ་ཅིག་ཡོད། ད་ཆིག་སྟོང་བརྒྱད་བརྒྱ། བརྒྱད་ཅུ་གྱ་དགུའི་ལོར་སྡེ་དགེ་ས་སྤྱོད་འཆི་མེད་རྟག་པའི་རྡོ་རྗེས་གོང་ས་སྐྱབས་མགོན་ཆེན་པོ་སྨོན་ལམ་ཚོགས་དབུར་གདན་འདྲེན་ཞུས། སོག་པོ་ཐོར་གོད་རྒྱལ་པོ་དང་བཙུན་མོ་བློན་འཁོར་བཅས་གོང་ས་ཆེན་པོ་མཇལ་བ་དང། ཆོས་ལྡན་གྱི་ཞིང་སར་གནས་སྐོར་དང་མཆོད་འབུལ་སོགས་ཞུ་བར་འབྱོར་པར། སྣེ་ལེན། ཟབ་རྒྱས་བསྩལ་ཞིང། ཐོན་ཁར་འཇའ་ས་ཐམ་ག་དང་ཆོ་ལོ་སོགས་གཟེངས་བསྟོད་ཡང་དག་པ་གནང་ཞིང་ཐོར་གོད་ས་ཆ་དགོན་སྡེ་གསར་འཛུགས་ཞུ་རྒྱུའི་བཅའ་ཡིག་གནང། ཐོར་གོད་ཀྱི་ས་ཆ་ཡིན་མིན་འདྲ། བོད་གཞུང་དང། ཨུ་རུ་སུ་གྱི་འབྲེལ་བ་ཐོག་མར་འདི་ནས་ཡོང་དགོས་བ་རེད། རྡོ་རྗེ་དབྱིབས་ཟེར་མཁན་ཁོ་ཁོང་ཚོ་ཡིན་པོ་ཡར་སླེབས་རེད་དང་གོ། ལས་ནི། ད་མ་གིའི་དགོན་པ་འདི་བཏབ་ཇི་ལྟར་བྱེད་དུས་ཐོར་གོད་ལུང་པ། བོད་གཞུང་གིས་དགོན་པ་བཏབ་ཡག་རོགས་རམ་གནང། ཨ་ནི་འདི་འདི་གནང་རེད། བཀའ་འགྱུར་འདི་ཚོ་རིན་ཆེན་སྣ་བདུན་གྱིས་བྲིས་པའི་བཀའ་འགྱུར་རེད། རིན་པོ་ཆེ་སྣ་བདུན་གྱིས་བྲིས་པའི་བཀའ་འགྱུར་དེ་ཚོ་གསོལ་རས་གནང་ཇི་ལྟར་གནང་ཡང་བསྐང་ལ། སྐྱེ་རྒ་འགྲོ་ཉལ་རྡོ་རྗེ་དབྱིབས་ཐལ་ཤག། རྡོ་རྗེ་དབྱིབས་ཀྱི་རྣམ་ཐར་དེ། ཉེ་དུས་རག་བྱུང། རྡོ་རྗེ་དབྱིབས་ཀྱི་རྣམ་ཐར་སོག་ཡུལ་ནས་རག་བྱུང། ད་འདིའི་ནང་དེ་ནི་ཁོང་ཡི་ཕར་འགྲོ་ཚུར་འགྲོ་རུབ་ཆེན་ད། བོད་གཞུང་གི་ཨུ་རུ་སུ་ལ་ཐོག་མ། Tsar Alexander། གཉིས་པ་ཟེར་མཁན་དེ་རེད། ཨུ་རུ་སུ་དཀར་པོ། འོ་འདི་དང་འབྲེལ་བ་ཐོག་མ་ཡོང་ཡག་འདི། རྡོ་རྗེ་དབྱིབས་ཀྱི་འབྲེལ་བ་འདི། ཐོར་གོད་དཔོན་པོ་ནས་བྱུང་བ་རེད། ཐོར་གོད་དཔོན་པོའི་ཞབས་ཕྱི་རྡོ་རྗེ་དབྱིབས་ཡར་སླེབས་ཤག། འོ་འདི་འདྲ་ཅིག་རེད། ལོང། འདི་ནས་ཨེ་ད། སྟོབས་ལགས་ཡང་མུ་མཐུད་བྱས་བྱས་སྐབས་དེ་དུས་དབྱིན་ཇི་ད་སོ་པ་བོད་ནང་སླེབས་ཡག་དང་དེ་འདྲས་ཀྱི་རྙོག་དྲ་ཅིག་བྱུང་ཡོད་རེད་ལགས་ཡང་དེ་ནང་བཞིན་དེའི་སྐབས་དེ་རྒྱལ་བ་རིན་པོ་ཆེས་རྒྱལ་སྲིད་ཆོས་སྲིད་ཀྱི་ཐུགས་འགན་བཞེས་ཡོད་མ་རེད་དེ་ལ་ཡིན་ན་སྐབས་དེ་དུས་ཀྱི་ད་ང་རང་ཚོའི་སྤྱི་ཚོགས་གནས་སྟངས་དང་དེ་འདྲས་ནས་ཞུས་པ་ཡིན་ན་ལགས་ཨུ་རུ་སུ་དང་འབྲེལ་བ་བྱུང་ཡག་དང་དེ་བཞིན་ཡང་ཀོང་པོ་ཁུལ་ལ་ཡིན་པ་ཡིན་ན་ཡང་དངུལ་པར་སྐྱོན་གནང་བ་དེ་འདྲས་ཀྱི་ཡང་གནས་ཚུལ་དང་ད། འབྲེལ་ཡོད་སྤྱི་ཚོགས་ཡར་རྒྱས་དང་དེའི་སྐོར་ལས་སྐབས་དེ་དུས་ཀྱི་ཡང་གཅིག་གི་འགྱུར་བ་ཅིག་འགྲོ་གི་ཡོད་ཟེར་བ།
རེད་འགྲོ་ག་ལ་ད། ང་ཚོས་ཀྱི་གོར་ཀ་དང་བོད་གཉིས་དམག་འཁྲུག་དེ་བྱུང་བ་ཡིན་པ་སོང་ཙང། ང་རང་ཚོ་བོད་པས་ཀྱི་བསམ་བློ་ཞིག་ག་རེ་གཏོང་དགོས་རེད་ཟེར་ན་སྔོན་མ་བོད་པ་རང་གི་བོད་ལ་འགྲོ་རྒྱུག་བྱེད་དངུལ་དེ་གོར་ཀས་ཀྱི་པེ་ཤ་དེ་བེད་སྤྱོད་བཏང་གི་ཡོད་ར་ང་ཚོས་གོར་ཊམ་ལབ་ཀྱི་ར་བ་གཞས་ཁོ་རང་ཡོད་ར་གོར་ཀ་རྒྱལ་པོས་གནང་བའི་གོར་ཊམ་ཉི་ཤུ་རྩ་གཅིག་ཡིན་ན་ཅིག་ང་ཚོས་དེ་འདྲས་ཀྱི་གཞས་ཅིག་བཏང་ཡོད་ར་བ་བྱས་ཙང་གོར་ཀ་དང་བོད་གཉིས་དམག་འཁྲུག་བྱུང་བ་རེད་དམག་འཁྲུག་དེའི་སྔོན་ལ་དམག་འཁྲུག་བྱུང་རིང་དེ་འདྲ་དམག་འཁྲུག་བྱུང་རྗེས་གཙོ་བོ་དེ་ཁོ་ཚོས་ཀྱིས་དམག་འཁྲུག་གཅིག་པེ་ཤ་གི་འགྲོ་རྒྱུག་དང་དེ་འདྲས་ཀྱི་ཛ་ཐང་གི་ཐོག་ནས་ཡོང་གི་ཡོད་ར་བ། ད་ཡིན་པ་ཡིན་ན་ང་རང་ཚོས་བོད་པ་རང་གིས་དང་པེ་ཤ་ཅིག་བཟོ་དགོས་ཀྱི་དགོངས་པ་དེ་འདྲ་བཞེས་གནང་རྗེས་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གཡས་གཡོན་དེ་ཚོ་ལ་ཀོང་པོ་ཞོ་ཁ་ལ་སྐབས་དེ་དུས་ཀོང་པོ་ནང་ལ་རྫོང་ཁག་བཞི་ཡོད་རེད་ཞོ་ཁ་ཅིག་ཡོད་ར་ཇོ་མོ་ཅིག་བྱས་རྩེ་ལ་སྒང་ཅིག་བྱས་རྒྱ་མདའ་ཅིག་བྱས། ཀོང་པོ་རྫོང་ཁག་བཞི་རྩི་གི་རེད་དེའི་ནང་ལ་བྱས་ཙང་འདིའི་ནང་གི་ཞོ་ཁ་རྫོང་ལ་དངུལ་གྱི་བཟོ་གྲྭ་བཙུགས་ར་བ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གཡས་གཡོན་ཚོ་ལ་ཡིན་པར་ཞོ་ཁ་བཙུགས་རྗེས་ཨ་ནི་ང་ཚོའི་ཊམ་ཀ་ཐོན་རེད། བཅོ་ལྔ་ཉེར་བཞི་ཟེར་ཅིག་ད་བཅོ་ལྔ་ཉེར་བཞི་ཟེར་ན་ག་རེ་ལབ་དགོས་རེད་ཟེར་ན། རབ་བྱུང་བཅོ་ལྔ་པའི་གི་ཨ་ནི་རབ་ལོ་ཉི་ཤུ་རྩ་བཞི་ལབ་དགོས་རེད། རབ་བྱུང་གཅིག་ལ། ལོ་དྲུག་ཅུ་རེད། རེད་རེད་རེད། རབ་ལོ་ཟེར་དུས་སྐབས་སུ་དཔེར་རབ་བྱུང་བཅོ་ལྔ་བྱས་ཨ་ནི་གི་བེད་དེ་ད་རུང་དང་གྲངས་ཀ་གཅིག་གཉིས་གསུམ་བཞི་ཡར་དྲུག་ཅུ་ཐམ་པ་བར་དུ་གསེབ་ལ་ཉི་ཤུ་རྩ་བཞི་སླེབས་ཡོད་ར་ད་དེ་བྱེད་དུས་སྐབས་སུ་བཅོ་ལྔ་ཉེར་བཞི་ལ་ཨ་ནི་ང་ཚོས་ཊམ་ཀའི་མིང་དེ་བཅོ་ལྔ་ཉེར་བཞི་ཟེར་ན་ག་རེ་ལ་བཤད་དགོས་ར་ཟེར་ན་རབ་བྱུང་བཅོ་ལྔ་པའི་རབ་ལོ་ཉི་ཤུ་རྩ་བཞི་ལབ་དགོས་ར་དེ་ཡོན་དེ་ག་བྱས་ནས་འགོ་ཞིག་བཙུགས་གནང་འདུག་ཨ་ག་ཟེར་ན་ཊམ་ཀ་བཏོན་ཡོད་དེ་ད་དེ་གི་ལོ་ཕྱི་མ་ཚོའི་ཊམ་ཀ་དེ་ཚོ་ནི་རྒྱ་ལུགས་ཕྱི་རུ་དང་པར་དེབ་བྱས་དེ་ཚོ་ཕྱི་རུ་དང་ཊམ་ཀ་རང་བཏབ་བྱས་སྨོན་ལམ་གྱི་སྐུ་འགྱེད་ལ་ཧ་ལམ་ཊམ་ཀ་ལ་འདི་འདྲ་གི་ཅིག་གནང་བ་ཡོད་སྔོན་མ་འདིའི་གོང་ལ་གོར་ཊམ་འདི་འདྲ་བེད་སྤྱོད་གཏང་ཅིག་གནང་ཡོད་དུས་སུ་ཅིག་ཡོང་གི་མ་མ་ར་མཉམ་དུ་དཀའ་ངལ་ཅིག་ག་རེ་འཕྲད་དགོས་རེད་ཟེར་ན་དབྱིན་ཇི་གིས་བོད་ལ་ཚུར་བཙན་འཛུལ་བྱས་ཏེ་ས་བྱི་དམག་འཁྲུག་ལ་ཉི་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ལ་དབྱིན་ཇི་གི་བཙན་འཛུལ་ཅིག་སླེབས་ཡོང་གི་ཡོད་ར་བ། བྱས་ཙང་འདི་འདྲས་ཀྱི་དཀའ་ངལ་ལུ་ཅིག་མང་པོ་གི་ཁྲོད་ནས་ད

ཏང་གི་ཞིབ་ཕྲའི་གཞི་རུ་བྱ་བའི་ཡོད་རེད་ཞུས་པའི་རྟགས་ཐ་དད་དེ་བཅོ་ལྔ་ཉེར་བཞི་འཁོད་ཅན་དེ་རེད། འདིས་ཀོང་པོ་ཞོ་ཁ་བརྒྱབ་པ་རེད་མི་གལ། ཀོང་པོ་ཞོ་ཁ་ཁུལ་དུ་དངུལ་པར་བཟོ་གྲྭ་འཛུགས་གནང་གིས་ལྕགས་སྟག་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་ཐམ་པའི་ལོ་ཊམ་པར་བཅོ་ལྔ་ཉེར་བཞི། རྟགས་དེ་རབ་བྱུང་བཅོ་ལྔ་པའི་ལོ་ཉི་ཤུ་རྩ་བཞི་རེད་འདིས་བཅོ་ལྔ་ཉེར་བཞི་འཁོད་པ་དང་དེའི་ཕྱི་ལོ་བཅོ་ལྔ་ཉེར་ལྔ་འཁོད་པ། ད། བཅོ་ལྔ་ཉེར་བཞི་འཁོད་པ་གཅིག་དང་བཅོ་ལྔ་ཉེར་ལྔ་འཁོད་པའི་ཊམ་ཀ་དེ། མི་ག་བརྒྱབ་པ་རེད། ཀོང་པོ་ཞོ་ཁ་བརྒྱབ་པ་རེད། ཊམ་གསར་དཔར་འགྲེམས་གནང་བ་དང་ཆབས་ཅིག་ཆུ་འབྲུག་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གཉིས་ལྷ་ལྡན་སྨོན་ལམ་ཆེན་མོ་དངུལ་ཕུད་ཀྱི་སྐུ་འགྱེད་གནང་བ་རེད། ས་རྟ་དངུལ་གྱི་ཕུད་རེད་དེ་སྨོན་ལམ་ལ་སྐུ་འགྱེད་གནང་ཡིན་འདྲ། དེ་ནས་བཟུང་རྒྱལ་ཁྱབ་ཡོངས་ལ་འགྲེམས་གཏོང་གནང། འདིའི་ཁ་ཐུག་དེ་འདི་རྒྱལ་བ་རིན་པོ་ཆེ་དགུང་ལོ་ད། ཆུང་ཆུང་རང་ཡིན་འདྲ། བཅོ་ལྔ་བཅུ་དྲུག་ལྟ་བུ་ཡིན་མོ་མེད་འགྲོ། ཆིབས་པ་ལ་མཉེས་པོ་ཞེ་པོ་ཅིག་ཆིབས་པ་འགྲོས་མ་ཆིབས་ཡག་ལ། ཨ་ནི་ཆིབས་ཞབས་གཉིས་གསུམ་ཅིག་ཁྲིད་ནས་ཡར་ཡར་ཕེབས། ཆིབས་བསྒྱུར་གནང་མར་མར་ཆིབས་བསྒྱུར་གནང་བྱས། འབྲས་སྤུངས་སེ་ར་དེའི་བར་ལ་ཡར་མར་ཞེ་དྲག་ཆིབས་བསྒྱུར་གནང་གི་ཡོད་པ་འདྲ་བྱས་ཙང། བོད་མི་མང་ནས་ཨ་ནི་ད་འདི་འདྲའི་ནང་ནས་ཆིབས་བསྡོ་ཟེར་ཆ་གང་མིན་ཟེར་བྱས་པ་ཟེར་བྱས་ནས། ཚེག་ཐོར་འདི་འདྲའི་ཚོགས་འདུ་ཕུལ་ནས་འདི་འདྲ་མ་གནང་རོགས་གནང་ཟེར་ད་ཆིབས་པས་བརྡབས་ཡོང་ཟེར་བྱས་ནས་ཞུ་གི་ཡོད་པ་འདྲ། ཤིང་རྟ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞིའི་ལོར་ས་བར་ལམ་ཞབས་པད་མང་ཆེ་བ་སྐྱ་བོ་དང། དེ་ཡང་སྡེ་དཔོན་སོགས་མི་དྲག་ཁྱིམ་ཚང་ཁ་ཤས་ནས་རྒྱུན་འཛིན་གཏན་འཇགས་ལྟ་བུ་བྱས་ཤིང་གཞུང་ཞབས་སེར་སྐྱ་བྱིངས་བློ་ཡིད་མ་རངས་ཁར་རྩེ་སྐོར་ནས་ཞབས་པད་སེར་སྐྱ་མང་ཉུང་འདྲ་མཉམ་དགོས་ཚུལ་སྙན་ཞུས་བཀའ་ཞིབ་མཛད་དེ། དེ་སྔོན་རྒྱལ་མཆོག་བསྐལ་བཟང་རྒྱ་མཚོའི་སྐབས་བཀའ་ཤག་གི་སྒྲིག་འཛུགས་ཐོག་མར་མཛད་སྐབས་སེར་མོ་བ་གཅིག་བསྐོ་གཞག་མཛད་པའི་རྣམ་ཐར་དང་ཡིག་ལམ་ཁག་ལ་གསལ་བ་ཙམ་མ་ཟད་ར་ས་འཕྲུལ་སྣང་གཙུག་ལག་ཁང་སྒྲོལ་མ་ལྷ་ཁང་གི་གཟིམ་སྒོའི་གཡས་ཕྱོགས་སུ་ལོགས་བྲིས་སུ་རྒྱལ་མཆོག་བདུན་པ་ཆེན་པོའི་སྣང་བརྙན་ཁམས་གསུམ་དབང་འདུས་ཀྱི་སྐུ་གམ་དུ་ཞབས་པད་སྐྱ་བོ་གསུམ་དང་སེར་མོ་བ་གཅིག་ལས་མེད་པའི་མཛུབ་སྟོན་དང་བཅས་ཕྱིན་ཆད་བཀའ་བློན་སྐྱ་བོ་གསུམ་དང་སེར་མོ་བ་གཅིག་བསྐོ་གཞག་གནང་རྒྱུ་དང་དེ་ཡང་གཞུང་དོན་ལྷག་བསམ་བྱས་རྗེས་ཅན་ལ་གཟེངས་བསྟོད་དམིགས་བསལ་ཅན་ཕུད། དེ་བྱིངས་ཡོན་ཏན་ཡིག་རྩིས་དང། ཉམས་མྱོང། མི་བབ་འཇོན་ཐང་ཀུན་སྤྱོད་ལེགས་ཤིང་སྤྱི་མོས་དྲང་ཚུགས་ཆེ་ལ་ཞབས་ལོ་བཅས་ལ་གོ་བསྟུན་ཏེ་བསྐོ་གཞག་བསྩལ་བ་ལས་སྔ་ལུགས་ས་ཁང་ཕ་གཞིས་རྗེས་འབྲེལ་ལམ་རྒྱུན་འཛིན་ལམ་འཇགས་གནང་རྒྱུ་མེད་པའི་བཀག་ཆ་གཙང་མ་གནང་ཙང་ད་དེ། ཡིག་རྩིས་ཡོན་ཏན་གྱི་འཇོན་ཐང་ཡོད་པའི་མི། མཐོ་དམན་ག་ནས་ཡོང་ནས་ཡོང་ཆོག་པ། ཞབས་པད། མི་ཚང་ཁོ་རེ་རྒྱུན་འཇགས་བྱེད་རྒྱུ་མེད་པའི་གཏན་འབེབས་དེ་འདི་ནས་བཟོས་པ་རེད། འདི་བཟོས་ནས་འདི་ནས་བྱས་ནས། དྲུང་འཁོར་དཀྱུས་མ་ལ་ཞབས་པད་བྱེད་ཡག་གི། དེ་ཅིག་བྱུང་བ་རེད་མ་གཏོགས་ཕྱིན། དྲུང་འཁོར་དཀྱུས་མ་ཚོས་འདི་ཞབས་པད་ཞུགས་ཏེ། ཞབས་པད་ཡོང་ཡག་གི། བས། རེ་བ་རྩ་ནས་མེད་པ་འདྲ། སྒང་ག། ཡ་གི་སྡེ་དཔོན་མི་དྲག་དང། སྔོན་ཆད་ནས་ཞབས་པད་བྱེད་པའི་མི་ཚང་ཁོ་ཚོ་རྐྱང་རྐྱང་ལ་ཕྱིན། འོ། འདི་འདྲས་བྱས་པའི་ལུགས་ཅིག་ཡོད་རེད་བ་ད་འདི་རེད། གདན་ས་གསུམ་གྱིས་གཙོས། རིས་མེད་དགེ་འདུན་གྱི་སྡེ་རྣམས་ལ་ཡང། བར་ལམ་འདུལ་ཁྲིམས་དང། བཅའ་ཁྲིམས་ཉམས་ཆག་གྱུར་རིགས་ཇི་སྙེད་ཅིག་མཆིས་པ་ན་ཁྲིམས་སྡོམ་ཚུལ་བཞིན་དགོས་པའི། ལས་སྣེ་རྣམས་ལ། བཀའ་རྒྱུད་དང་ཆོས་སྡེ་སོ་སོར་དཔྱད་ཁྲ་བསྩལ། ད་འདི་ཡིན་པའི་ནང་ལ་ཡང། སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་ཡང་འགྱུར་བ་ཆེན་པོ་བཅས་བྱེད་ཀྱི་ཡོད་ལ། ཨེ་འདུག་ལགས་ད་ད་ལྟ་ཡང་ང་ཚོའི་ལེ་ཚན་དེ་ད་ག་མཚམས་བཞག་གི་ཡིན། དེའི་འཕྲོས་དེ་གའི་ད་མུ་མཐུད་ནས་ང་ཚོའི་ལེ་ཚན་རྗེས་མའི་ནང་ལོགས་ལ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ལ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་སྐབས་དེ་དུས་ཀྱི་གནས་སྟངས་དང་དེ་ག་ནས་ངོ་སྤྲོད་གནང་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་སྒྲོལ་དཀར་ལགས།